དེ་ནས་བོད་ནང་སློབ་གྲྭའི་གུང་གསེང་དང་བསྟུན་རྒྱ་ནག་གཞུང་གིས་སློབ་ཕྲུག་ཚོ་ལ་ཁྱིམ་དུ་ཟབ་སྦྱོང་གི་རིགས་སྤྲོད་ཀྱི་ཡོད་མེད་ཀྱི་ཐད་ལ་རྟོག་ཞིབ་བྱེད་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ང་ཚོ་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་དང་དེ་མ་གཏོགས་ཐབས་ལམ་གཞན་མེད་པའི་སྐོར་གསུངས་ཡོད་པའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་ལ་ཟུར་དུ་དངུལ་ལོར་ཡོད་པ་དེས་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་པོར་མཚོན་གྱི་ཡོད་ཅེས་བོད་དངུལ་འགྲེམས་སྟོན་གྱི་སར་ལོ་རྒྱུས་ཀྱི་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་ནང། ཀུན་དགའ་འོད་ཟེར་ལགས་ཀྱི་སྤྱི་ཚོགས་ཞབས་ཞུ་གྱི་སྐོར་ཁོང་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཐོག་མར། ཐའེ་ཝན་དུ་རྒྱལ་ཁབ་འདྲ་མིན་ནས་ཉམས་ཞིབ་པ་དང་མཁས་པ་སོགས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཀྱིས། གངས་ལྗོངས་གླེང་སྟེགས་ཆེན་མོ་ཞེས་པའི་བགྲོ་གླེང་ཚོགས་གཏན་འཁེལ་འདུག་ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་དང་ཐའེ་ཝན་བོད་རིགས་སྤྱི་མཐུན་ཚོགས་པ། དེ་བཞིན་ཐའེ་ཝན་གྱི་གཞུང་ཁོངས་མེད་པའི་ཚོགས་པ་ཁག་ཅིག་ཐུན་མོང་གི་གོ་སྒྲིག་འོག་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་བཞི་ནས་བཅོ་ལྔ་བར་ཐའེ་ཝན་རྒྱལ་ས་ཐའེ་པེ་རུ་ཉིན་གྲངས་གཉིས་ཀྱི་རིང་གངས་ལྗོངས་གླེང་སྟེགས་ཆེན་མོ་ཞེས་པའི་བརྗོད་གཞིའི་འོག་ཐའེ་ཝན་དང་ཧོང་ཀོང་བོད་མི། སོག་པོ། ཕྱི་སྡོད་རྒྱ་མི་སོགས་ཉམས་ཞིབ་པ་དང་མཁས་པ། བོད་དོན་རྒྱབ་སྐྱོར་བ་བཅས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཐོག་ཐའེ་ཝན་དམངས་གཙོའི་ཆབ་སྲིད་ཀྱིས་རྒྱ་ནག་གི་ཆབ་སྲིད་འགྱུར་ལྡོག་ལ་ལམ་ཁྲིད་ཇི་ལྟར་བྱེད་དགོས་ཚུལ་སྐོར་རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ཞིག་ཚོགས་གཏན་འཁེལ་འདུག། དེའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཐའེ་ཝན་ནས་ཁ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་རེས་ཚོགས་འདུ་དེ་ཡི་དམིགས་ཡུལ་གཙོ་བོ་ནི་ཐའེ་ཝན་གྱི་མང་གཙོའི་ཆབ་སྲིད་དང་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ལམ་ལུགས་སོགས་ཀྱིས་མ་འོངས་རྒྱ་ནག་ནི་དམངས་གཙོའི་རྒྱལ་ཁབ་ཅིག་ལ་འགྲོ་ཐུབ་པའི་ཐུན་མོང་གི་གཞི་རྟེན་འཚོལ་རྒྱུ་ཙམ་མ་ཟད་དུས་རབས་གསར་པའི་འགྱུར་ལྡོག་ལ་མཉམ་རུག་གིས་གདོང་ལེན་བྱ་ཕྱོགས་སོགས་ཀྱི་ཐད་གོ་བསྡུར་སྦྱང་བཤད་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་བྱུང། ཁོང་ཚོ་སོ་སོ་གིས་རྒྱ་ནག་དམར་པོ་སྡུག་རྩུབ་གཞུང་གི་འོག་ལ་ཕྱི་གི་རྒྱལ་ཁབ་ཁག་ནང་བཙན་བྱོལ་དུ་ཕེབས་དགོས་པ་ཡིན་མིན་ཡང་མ་འོངས་པར་སོ་སོ་གི་ལུང་པ་དང་རྐྱང་པ་ཡིན་ན་རང་དབང་མང་གཙོའི་འགྲོ་ཐོག་གི་ལྷ་གཞུང་ཅན་ཞིག་གི་སྡིངས་ཆ་ཅིག་འགྲོ་དང་དེ་ནི་ཡོང་སྡོད་པ་ཡིན་ཙང་ཚང་མ་མཉམ་དུ་འཛོམས་བསྐྱར་གནང་བཞིན་གྱི་ཚང་མ་སོ་སོ་གི་ཀྱི་ཚོགས་པ་དེ་བརྒྱུད་དེ་ནི་རྒྱ་ནག་རེད་དེ་ནང་བཞིན་གྱི་རྒྱ་ནག་གི་ནང་དང་ཕྱི་ལོགས་ཡང་གི་མི་མང་པོ་མཉམ་དུ་འབྲེལ་བ་ཡོད་པ་ཡིན་དེ་ཚོ་ཚུར་ལ་ལག་བསྟར་བྱེད་སྟངས་དེ་འདྲ་ཅིག་ཡིན་པ་དེ་མ་འོངས་པར་ལ་ལམ་ཁ་དེ་འདྲ་ཅིག་རུ་འགྲོ་པ་ཡིན་ཨ་ནི་ཨ་ནི་སྤྱི་ཡོངས་ནས་རྒྱ་ནག་དང་ད་གི་ཆེས་དབང་ཆ་སྒེར་སྡོམ་བྱེད་པའི་འཛམ་གླིང་ལ་ཆེས་འཚེ་བ་དང་ཉེན་ཁ་བཟོས་དེ་གི་གཞུང་དེ་གི་ཉེན་ཁ་དེ་མེད་པ་བཟོ་ཡག་གི་ཁེ་ཕན་དེ་འདྲ་ཅིག་ཡོད་པ་དེ་ཚོ་གི་ཁྱབ་བསྒྲགས་ཆེན་པོ་ཅིག་བཟོ་མི་ཚང་མ་གི་རྩོམ་ཡིག་སྒྲོག་གི་རེད་རྩོམ་ཡིག་དེ་ཚོ་ཡང་ཐབས་ལམ་འདྲ་མིན་བརྒྱུད་དེ་མི་གཞན་དག་གི་ད་རྒྱ་ནག་ནང་ལ་དགོས་མཁན་དང་ཁོ་ཚོ་ལྟ་ཉན་ཡོད་མཁན་དེ་ལ་ཕར་འགྲེམ་སྤེལ་བྱེད་ཐུབ་ཡག་འབད་བརྩོན་དེ་འདྲ་གཅིག་གི་འོག་ལ་ཨ་ནི་རྒྱ་ནག་ཁོ་རང་གི་གང་ལ་གང་འཚམས་ཀྱི་གཉིད་སད་ཐོག་ཏུ་ཁོང་ཚོ་ལ་ཕན་ཐོགས་ཡག་གི་གཅིག་དམིགས་ཚད་ཟེར་ན་འདྲ་དམིགས་འབེན་བྱེད་ས་གི་ཚོགས་འདུ་དེ་འདྲ་གཅིག་རེད། ད་རེས་རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ལྷན་ཚོགས་དེའི་ཐོག་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པའི་ཆབ་སྲིད་དྲུང་ཆེ་བཀྲ་ཤིས་རྒྱ་མཚོ་ལགས་དང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་ཉམས་ཞིབ་པ། དེ་བཞིན་ཨ་རི་དང་ཡུ་རོབ་སོགས་ནས་ཉམས་ཞིབ་པ་དང་དམངས་གཙོ་དོན་གཉེར་བ། མཁས་པ་སོགས་མཉམ་ཞུགས་གནང་གི་ཡོད་འདུག་ཡང་དེ་དང་ཕྱོགས་མཚུངས་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་དངོས་གཞི་དེ་འགོ་འཛུགས་གནང་གི་ཡོད་པ་དང་འོས་བསྡུ་དེ་ཡིས་བོད་མིར་ཤུགས་རྐྱེན་ཇི་ལྟར་ཐེབས་མིན་སྐོར་ཐའེ་ཝན་སྐུ་ཚབ་དོན་གཅོད་ལ་བཀའ་འདྲི་ཞུས་པར། ཆབ་སྲིད་རང་གི་ངོས་ཐོག་ལ་ཞུས་པ་ཡིན་ན་ད་ལྟའི་གི་གཞུང་དེ་ལོ་བརྒྱད་ཙམ་གཞུང་ཟིན་ཚར་བ་ཡིན་ཙང་དེ་ང་ཚོ་སྐུ་ཚབ་དོན་གཅོད་ལས་ཁང་ནས་ཐའེ་ཝན་གཞུང་གི་འབྲེལ་ཡོད་དང་ལྷན་ཁང་ཁག་གི་བར་རེད་དེ་ནང་བཞིན་གྱི་གྲོས་ཚོགས་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་བར་ལ་འབྲེལ་བ་དེ་རྦད་དེ་ཤུགས་ཆེ་བ་ཡོད་པ་མ་ཚད་དེ་ནི་རང་དབང་དམངས་གཙོ་དེ་ཚོ་གི་ཐོག་ལ་ཞུས་པ་ཡིན་ན་དེ་ཡར་ཐོན་ཚོགས་པ་ཁོ་རང་ཚོས་ཡིན་ན་ད་ལྟའི་ཙམ་ཅིག་གི་གཞུང་འཛིན་གྱི་དེ་ང་ཚོ་དེ་གི་ཐོག་ལ་གཅིག་རྒྱབ་སྐྱོར་དེ་ཙམ་ཆེ་བ་ཡོད་པ་དེ་མངོན་གསལ་དོད་པོ་རང་ཆགས་བསྡད་ཡོད་རེད་ལགས། གཞན་ཡང་ཁ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་ཏུ་ཐའེ་ཝན་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པ་ཡི་སྲིད་འཛིན་གྱི་འོས་མི་ལའེ་ཆིང་ཏེ་ལགས་ཀྱིས་འཛམ་གླིང་མི་དམངས་ཀྱིས་ཐའེ་ཝན་གྱི་འོས་བསྡུར་དོ་སྣང་གནང་བཞིན་ཡོད་པས་ཐའེ་ཝན་མི་དམངས་ནི་དམངས་གཙོའི་ལམ་བུའི་ཕྱོགས་སུ་མུ་མཐུད་སྐྱོད་པའམ་ཡང་ན་རྒྱ་ནག་གཅིག་གི་སྲིད་ཇུས་འོག་གནས་རྒྱུ་ཡིན་མིན་ཐད་འདེམས་གསེས་བྱ་དགོས་ཞེས་བརྗོད་ཡོད་པ་མ་ཟད་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པ་ཡིས་འདི་ཚེས་དགུ་ཉིན་གསར་འགོད་གསལ་བསྒྲགས་ཤིག་གི་ཐོག་ཐའེ་ཝན་ནི་རང་བཙན་རྒྱལ་ཁབ་ཅིག་ཡིན་པ་སླར་ཡང་གསལ་བསྒྲགས་སྤེལ་འདུག་འོན་ཀྱང་རྒྱ་ནག་གཞུང་གིས་ལངས་ཕྱོགས་འདིར་ངོས་ལེན་བྱེད་ཀྱི་མེད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས། ཆུ་ཚོད་བརྒྱ་དང་བརྒྱད་ཀྱི་ཞི་བདེ་ཞེས་པའི་ལས་འགུལ་གྱི་སྐུ་མགྲོན་གཙོ་བོར་ཕེབས་བཞུགས་གནང་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན།

འབྲེལ་འདྲིས་བྱེད་ཚུལ་དང་གནད་དོན་སྣ་ཚོགས་ལ་ཇི་ལྟར་བསྟུན་འགྱུར་བྱེད་ཚུལ་སོགས་ཀྱི་སྐོར་ལ་གླེང་མོལ་གནང་ཡོད་པ་དང། དེ་དག་གི་དམིགས་ཡུལ་གཙོ་བོ་ནི་ཕན་ཚུན་ལྟོས་གྲུབ་དང་སྙིང་རྗེའི་ཐབས་ལམ་སྲ་བརྟན་དུ་གཏོང་བ་དང་སྤྱི་ཚོགས་དང་ཁོར་ཡུག་གི་དཀའ་ངལ་ལ་གདོང་ལེན་བྱེད་པར་མཉམ་འབྲེལ་བྱེད་རྒྱུ་བཅས་ཡིན་འདུག། ལྷག་པར་ཞི་བདེ་དང་ཆོས་ལུགས་ཕན་ཚུན་གྱི་བགྲོ་གླེང་བཅས་ཀྱི་སྐོར་ལ་གླེང་མོལ་གནང་སྐབས། འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་བདེ་སྒྲུབ་པའི་ཐུན་མོང་གི་དམིགས་ཡུལ་དེ་གསལ་སྟོན་གནང་བཞག། སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་དང་ལྷན་དུ། སེ་ར་བྱེས་དགོན་པའི་དགེ་བཤེས་དགེ་འདུན་གྲགས་པ་ལགས་ལྷན་ཞུགས་གནང་བཞག། ཡང་ཆུ་ཚོད་བརྒྱ་དང་བརྒྱད་ཀྱི་ཞི་བདེ་ཞེས་པའི་ལས་འགུལ་དེ་མཇུག་སྒྲིལ་བའི་རྗེས་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཉིས་ནས་བཞི་བར་བོད་མི་དང་ཧི་མ་ལ་ཡའི་མི་རིགས་ཀྱི་དབར་འབྲེལ་ལམ་འཛུགས་ཆེད་ཀྲིས་ཁོ་རོ་ས་གནས་སུ་གཞུང་འབྲེལ་ཕྱོགས་ཕེབས་གནང་བཞག། ཡང་གནས་ཚུལ་གཞན་ཞིག་ནང། འབྲུག་ཡུལ་གྱི་གྲོས་ཚོགས་ཀྱི་འཐུས་མི་འོས་འདེམས་བྱ་ཆེད་རེས་གཟའ་མིག་དམར་ཉིན་རྒྱལ་ཡོངས་འོས་བསྡུ་གནང་གི་ཡོད་འདུག་མི་འབོར་འབུམ་བརྒྱད་ཙམ་ཡོད་པའི་ཤར་ཧི་མ་ལ་ཡའི་རི་རྒྱུད་དུ་ཆགས་པའི་འབྲུག་ཡུལ་གྱི་ཡུལ་མི་རྣམས་ཀྱིས་ཐེངས་འདིའི་འོས་བསྡུའི་མཇུག་འབྲས་ཀྱི་ཐོག་ནས་འོས་མི་རྣམས་ཀྱིས་ཁས་ལེན་གནང་བ་བཞིན། རྒྱལ་ནང་དཔལ་འབྱོར་གྱི་དཀའ་ངལ་དེ་སེལ་ཐུབ་པའི་རེ་བ་བྱེད་བཞིན་ཡིན་འདུག་དེ་ཡང་ཐིམ་ཕུ་ནས་ཨེ་བྷི་སི་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། འོས་འཕེན་པ་མང་པོ་གནམ་གཤིས་གྲང་ངར་ལ་མ་འཛེམས་པར་འོས་འཕེན་སའི་ས་ཚིགས་བར་དུ་ཐག་རིང་གོམ་པ་བརྒྱབ་ནས་འོས་བསྡུའི་ནང་ཆ་ཤས་ལེན་དུ་ཡོང་ཡོད་འདུག། རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་འཐུས་མི་གྲངས་བཞི་བཅུ་ཞེ་བདུན་འོས་བསྡུ་གནང་དགོས་ཤིང། འདིའི་ཐོག་ནས་འབྲུག་ཡུལ་གྱི་གཞུང་གསར་པའི་འོས་མི་འདེམས་སྒྲུག་གནང་གི་ཡོད་པ་དང། འོས་བསྡུའི་གྲུབ་འབྲས་ནི་སང་ཉིན་རེས་གཟའ་མིག་དམར་གྱི་མཚན་མོ་ཐོན་པའི་རེ་བ་གནང་གི་ཡོད་འདུག་འདི་ནི་ཕྱི་ལོ་ཉིས་སྟོང་བརྒྱད་ལོར་འབྲུག་གཞུང་རྒྱུན་སྲོལ་གྱི་རྒྱལ་བརྒྱུད་རིང་ལུགས་ནས་མི་མང་གིས་འོས་འདེམས་བྱས་པའི་སྲིད་གཞུང་དུ་འགྱུར་ལྡོག་ཕྱིན་པའི་རྗེས་རྒྱལ་ཡོངས་འོས་བསྡུ་གནང་བ་ཐེངས་བཞི་པ་དེ་ཡིན་འདུག། དེ་ཡང་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་སྔོན་འགྲོའི་འོས་བསྡུའི་སྐབས་ཆབ་སྲིད་ཀྱི་ཚོགས་པ་གསུམ་ལ་ཕམ་ཉེས་བྱུང་བའི་རྗེས། ད་ཆ་མི་མང་གི་དམངས་གཙོ་ཆབ་སྲིད་ཚོགས་པ་དང་འབྲུག་རྟེན་འབྲེལ་ཚོགས་པ་གཉིས་ཀྱི་དབར་འགྲན་བསྡུར་གནང་གི་ཡོད་ཅིང། ད་ཆ་མི་མང་གི་དམངས་གཙོའི་ཆབ་སྲིད་ཚོགས་པའི་འགོ་ཁྲིད་སྲིད་བློན་ཟུར་པ། ཚེ་རིང་སྟོབས་རྒྱས་མཆོག་དང་འབྲུག་རྟེན་འབྲེལ་ཚོགས་པའི་ཆབ་སྲིད་ཚོགས་པའི་འགོ་ཁྲིད་གཞུང་ཞབས་ཟུར་པ་པད་མ་ཚེ་དབང་གཉིས་ཡིན་པ་རེད། ཐེངས་འདིའི་འོས་བསྡུའི་དྲིལ་བསྒྲགས་ཀྱི་གཙོ་བོ་དེ་ནི་ཉམས་རྒུད་དུ་འགྲོ་བཞིན་པའི་འབྲུག་གི་དཔལ་འབྱོར་བསྐྱར་གསོ་གནང་ཐབས་ཀྱི་ཐོག་འོས་མི་རྣམས་ཚ་ཚ་འུར་འུར་གྱིས་ལས་འགུལ་སྤེལ་ཡོད་འདུག། འབྲུག་ནི་རྒྱ་ནག་དང་རྒྱ་གར་གྱི་དབར་ཆགས་པའི་ཡུལ་ཞིག་ཡིན་པ་དང་ཁྱིམ་མཚེས་རྒྱལ་ཁབ་གཉིས་ཀས་འབྲུག་ཡུལ་ལ་ཤུགས་རྐྱེན་སྤྲོད་ཐབས་བྱེད་བཞིན་ཡིན་འདུག། འཛམ་གླིང་དངུལ་ཁང་ཆེན་མོས་གསུངས་པར་གཞིགས་ན། འབྲུག་གི་དཔལ་འབྱོར་འཕེལ་ཚད་ནི་འདས་པའི་ལོ་ལྔའི་ནང། བརྒྱ་ཆ་གཅིག་དང་ཚེག་བདུན་ཡིན་འདུག་འབྲུག་ནང་ལས་མེད་ཀྱི་དཀའ་ངལ་ཡོད་བཞིན་པའི་ཐོག་གཞོན་སྐྱེས་མང་པོ་ཕྱི་རྒྱལ་དུ་ལས་ཀ་དང་སློབ་སྦྱོང་ཆེད་འགྲོ་བཞིན་པ་དེས་འབྲུག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ནུས་པར་གནོད་ཀྱི་ཡོད་པ་དཔལ་འབྱོར་དབྱེ་ཞིབ་པས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། ཐེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ཝི་ལམ་ལའེ་ལགས་ཀྱིས། རྒྱ་ནག་དང་ལྷན་དུ་གྲོས་མོལ་བསྐྱར་གསོ་གནང་རྒྱུར་ཐུགས་འདོད་ཡོད་ལུགས་གསུངས་བཞག་དེ་ཡང་ཐེ་ཝན་ནས་ཨེ་པི་གསར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གིས། གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ནི་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ནས། འདས་པའི་ལོ་བརྒྱད་ཙམ་རིང་ཐེ་ཝན་དང་ལྷན་དུ་གྲོས་མོལ་བྱ་མཚམས་བཞག་ཡོད་པ་རེད། འོན་ཀྱང་སྲིད་འཛིན་གྱི་འོས་མི་ལའེ་ལགས་ཀྱིས་གསར་འགོད་ལྷན་ཚོགས་སུ། ཁོང་གིས་ད་ཡོད་ཐའེ་ཝན་གྱི་སྲིད་བྱུས་མུ་མཐུད་ནས་འཛིན་པའི་ཐོག་ནས་རྒྱ་ནག་དང་ལྷན་དུ་གྲོས་མོལ། བསྐྱར་གསོ་བྱ་རྒྱུ་ཐུགས་འདོད་ཡོད་པ་གསུངས་བཞག་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཞིག་ཡིན་པ་དང་དགོས་གལ་བྱུང་པ་ཡིན་ན་ཆབ་སྲིད་དང་དམག་ཤུགས་ཡང་ན་དཔལ་འབྱོར་གྱི་ལམ་ནས་རྒྱ་ནག་དང་ལྷན་དུ་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་བཞིན་པ་རེད། ཐའེ་ཝན་གྱི་སྲིད་འཛིན་གྱི་འོས་མི་ལའེ་ལགས་ཀྱིས། ང་ཚོའི་མངོན་འདོད་ནི་ཞི་བདེ་ཡིན་ཡང་འཁྲུལ་སྣང་དེ་འདྲ་བྱེད་ཀྱི་མེད་ཞེས་གསར་འགོད་ལྷན་ཚོགས་སུ་གསུངས་པའི་ཐོག་ང་ཚོས་ཐེ་ཝན་ལ་འཇིགས་སྐུལ་བྱ་བཞིན་པ་དེར་སྲུང་སྐྱོབ་དང་དཔལ་འབྱོར་གྱི་ནུས་པ་གོང་མཐོར་གཏོང་རྒྱུ། རྒྱལ་སྤྱིའི་དམངས་གཙོའི་གཞུང་ཁག་དང་ལྷན་དུ་འབྲེལ་བ་བརྟན་པོ་བཟོས་ནས་ཐེ་ཝན་མཚོ་གླིང་ནང་ལྟ་གྲུབ་རྩ་འཛིན་བྱེད་མཁན་གྱི་དབུ་ཁྲིད་ཞིག་བྱ་རྒྱུའི་འདུན་པ་ཡོད་པ་གསུངས་པའི་ཐོག། དེ་དང་ཕྱོགས་མཚུངས་འདྲ་མཉམ་དང་ཆེ་མཐོང་ལྡན་པའི་ཐོག་ནས་རྒྱ་ནག་དང་ལྷན་དུ་གྲོས་མོལ་བྱ་རྒྱུའི་སྒོ་རྒྱུན་དུ་ཕྱེ་ནས་བཞག་ཡོད། ཞི་བདེ་ནི་རིན་ཐང་བྲལ་བ་ཞིག་རེད་ལ། དམག་ནི་རྒྱལ་ཁ་སུ་ལའང་ཐུབ་ཀྱི་མ་རེད་ཅེས་གསུངས་བཞག། སྲིད་འཛིན་གྱི་འོས་མི་ཝི་ལམ་ལའེ་ལགས་ནི་སྲིད་འཛིན་གཞོན་པ་ལས་ཐོག་ཡིན་པ་དང་ཁོང་ནི་སྲིད་འཛིན་གྱི་འོས་མི་རེ་བ་ཆེ་ཤོས་དེ་ཡང་ཡིན་པ་རེད། རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་གནང་རྒྱུ་ཡིན་པ་དང། མི་མང་གི་བསམ་ཤོག་བསྡུ་ལེན་བྱས་པའི་མཇུག་འབྲས་ཕལ་ཆེ་བའི་ནང། ལའེ་ལགས་ཁོང་ནི། ཕྱོགས་འགལ་གོ་མིན་ཐང་ཚོགས་པའི་སྲིད་འཛིན་གྱི་འོས་མི་ཧོ་ཡུ་དབྱི་ལགས་ལས་ཁོང་ལ་རྒྱབ་སྐྱོར་བྱེད་མཁན་མང་བ་ཡོད་འདུག། དེ་ནས་བོད་ནང་སློབ་གྲྭའི་གུང་གསེང་དང་བསྟུན་ནས་རྒྱ་ནག་གཞུང་གིས་སློབ་ཕྲུག་ཚོ་ལ་ཁྱིམ་དུ་གསབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ཀྱི་ཐད་ལ་རྟོག་ཞིབ་བྱེད་བཞིན་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གྲྭ་ཁག་དགུན་ཁའི་གུང་གསེང་ལ་གཏོང་གི་ཡོད་ཀྱང་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་སློབ་མའི་གུང་གསེང་རིང

རྒྱ་ནག་གཞུང་འབྲེལ་མི་སྣ་མཚམས་མཚམས་ཁྱིམ་ཚང་རེ་རེ་བྱས་ཡོང་སྟེ་སློབ་ཕྲུག་ལ་ཁྱིམ་དུ་གསབ་སྦྱོང་དང་ལས་ཀ་སོགས་ག་རེ་གཉེར་བཅུག་གི་ཡོད་མེད་ཐད་ལྟ་རྟོག་བྱེད་མཁན་བྱུང་གི་ཡོད་སྐོར་བརྗོད་བྱུང། འདི་ལོ་སྤྱི་ཟླ་དང་པོ་འགོ་བཙུགས་པ་དང་རྒྱ་ནག་སློབ་གསོ་ལྷན་ཁང་ཟེར་བས་བརྡ་ཁྱབ་ཅིག་བཏང་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དགུན་ཁའི་གུང་གསེང་རིང་ས་གནས་ཁག་གི་ཁྲིམས་འཛིན་པས་ཤུགས་སྣོན་གྱིས་སློབ་ཕྱིའི་གསབ་སྦྱོང་ལ་ལྟ་བཤེར་དང་སྒྲིག་འགལ་གསབ་སྦྱོང་ལ་ཞིབ་བཤེར་ནན་མོ་དང་ཐེར་འདོན་ཐག་གཅོད་དགོས་པ་བརྗོད་འདུག་ལ། ཡང་གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་དེ་སྔ་ཡིན་ན་བླ་བྲང་ཕྱོགས་སུ་དགུན་ཁའི་གུང་སེང་དང་འབྲེལ་ཚོགས་སྒེར་ཚང་མས་སློབ་ཕྲུག་ཚོ་གསབ་སྦྱོང་སྤྲོད་རྒྱུའི་ལུགས་སྲོལ་ཤུགས་ཆེར་དར་ཡོད་ཀྱང། ད་ལྟ་གཞུང་གི་བཀོད་ཁྱབ་འོག་དེའི་རིགས་གང་ཡང་གཉེར་མི་ཆོག་པས་སློབ་གྲྭའི་ནང་བོད་ཡིག་མི་ཆོག་པ་དང་གུང་སེང་སྐབས་བོད་ཡིག་གསབ་ཁྲིད་མི་ཆོག་པས་དངོས་གནས་བོད་རིགས་བྱིས་པ་ལོ་ཆུང་ཚོ་གང་ཡང་མི་ཤེས་མཁན་དང་རེ་བ་བརྒྱབ་ས་མེད་པ་ཞིག་ཏུ་གཏོང་གི་ཡོད་པར་འགྲེལ་བརྗོད་གནང་གི་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་རྒྱ་ནག་གཞུང་གིས་སློབ་གྲྭའི་ཕྱི་ནས་སློབ་མར་གསབ་སྦྱོང་སྤྲོད་རྒྱུ་བཀག་འགོག་བྱས་རྗེས། ལོ་དེའི་སྤྱི་ཟླ་བཅུ་གཅིག་ནང་མཚོ་སྔོན་དང་མགོ་ལོག་ཕྱོགས་ནས་གུང་སེང་དང་འབྲེལ་སློབ་མར་བོད་ཡིག་གསབ་སྦྱོང་སྤྲོད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་རེད་ལ་དེ་སྐབས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མི་སྒེར་ངོས་ནས་སློབ་མ་བསྡུ་རུབ་ཀྱིས་བོད་སྐད་ཡིག་གི་གསབ་སྦྱོང་སྤྲོད་རྐྱེན་ལྷ་ས་ཁུལ་དུ་དངུལ་ཆད་རྒྱ་སྒོར་ཁྲི་གཉིས་དང་དགེ་རྒན་གྱི་ལག་ཁྱེར་གཞུང་བཞེས་བཏང་བའི་གནས་ཚུལ་བྱུང་བ་སོགས་ཡོད་པ་དང་རྒྱ་ནག་གཞུང་གིས་ལོ་རེ་བཞིན་བོད་ནང་གི་སློབ་མ་ཚོ་བོད་ཡིག་སློབ་ཁྲིད་ཇེ་ཉུང་དུ་གཏོང་བ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ནང་རྒྱ་ནག་གཞུང་གིས་བོད་ཀྱི་རྔ་བ་ཁུལ་ཡོངས་ཀྱི་སློབ་གྲྭ་ཆུང་འབྲིང་ཁག་ཏུ་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་བ་དང་དཀར་མཛེས་ཁུལ་དུ་སློབ་གྲྭ་ཁག་ནང་བོད་ཡིག་རྩ་ནས་སློབ་ཁྲིད་བྱེད་མི་ཆོག་པའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།

སློབ་གྲྭ་མང་ཆེ་བར་བོད་མི་སློབ་ཕྲུག་ལས་ཡུལ་མི་མང་བ་ཆགས་ཡོད་པ། སློབ་གྲྭ་ཁག་ཅིག་ཏུ་བོད་མི་དང་ཡུལ་མི་གཉིས་ཀ་མང་ཉུང་གཅིག་མཚུངས་སུ་ཆགས་གྲབས་ཡིན་པ་དང། ང་ཚོས་སྲིད་བྱུས་ཀྱི་ངོ་ཐོག་ནས་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང། བོད་པ་དང་ཧི་མ་ལ་ཡའི་རི་རྒྱུད་དུ་དེ་དག་ལ་ཤེས་ཡོན་སྤྲོད་སྟངས་ཀྱི་སྲིད་བྱུས་གཅིག་པ་འཛིན་རྒྱུར། བཀའ་ཤག་སྐབས་བཅུ་དྲུག་པ་གི་ངོས་ནས་དེ་ལ་འགྱུར་བ་མེད་པར་འགྲོ་རྒྱུ་གི་གཏན་འཁེལ་བསྡད་ཡོད་ཀྱང། ད་ལྟའི་སྤྱི་ཚོགས་འགྱུར་འགྲོས་ལ་དཔག་པ་གི་སློབ་གྲྭ་ཕྲུ་གུ་གྲངས་ཇེ་ཉུང་དུ་འགྲོ་བཞིན་པ་ཚང་མས་མངོན་གསལ་གཟིགས་བསྡད་ཡོད་པས། གནས་སྟངས་དེ་ལ་དཔག་པའི་མ་འོངས་བྱེད་ཕྱོགས་ཀྱི་རྩ་འཛིན་ལམ་སྟོན་ཁག་གསར་ཞིག་ངེས་པར་བཟོ་དགོས་པ་དང། ང་ཚོས་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་བསྡད་དེ་མ་གཏོགས་ཐབས་གཞན་མེད་པ་གི་སྐོར་གསུང་བཤད་གནང་གི་འདུག། ད་སློབ་གྲྭ་ཟླ་སྒྲིལ་བྱེད་ཡག་གི་ལམ་ཁ་དེ་ལ་ང་ཚོ་མ་འགྲོ་རང་འགྲོ་རེད་མ་གཏོགས་བྱེད་གི་དེ་ང་ཚོ་ཐབས་ཡོད་མ་རེད་དེ་ང་ཚོས་ལས་ཀ་ཤོར་གི་འདུག་དེ་ལ་ཡང་སྐད་ཆ་མ་རེད་ལས་ཀ་ཤོར་གི་ཡོད་པ་ཡིན་ནའི་ལས་ཀ་མ་ཤོར་གི་སྔོན་ལ་ཡང་ང་ཚོ་གཅིག་བང་སྒྲིག་སྒུག་བྱས་ནས་དགེ་རྒན་ཚོ་ཡིན་ནའི་རེད་ལས་བྱེད་ཡིན་ནའི་རེད་སུ་ཡིན་ནའི་ཕར་ལས་ཀ་གཞན་པ་སྤྲད་ཡ་ཡོད་ན་སྤྲད་སྤྲད་མེད་པ་ཡིན་ནའི་ང་ཚོ་ཁུངས་གཅིག་གར་སོང་བརྟན་པོ་བྱས་བྱས་དེ་དགེ་རྒན་དེ་ལ་གཅིག་མ་འོངས་པར་ཕན་ཐོག་ཡོད་པའི་འགྲོ་སྟངས་འདྲ་པོ་ཞིག་བཟོས་བྱས་ང་ཚོ་གཅིག་བྱས་བསམ་བཏང་བ་རེད་མ་གཏོགས་ཡང་འགྱུར་བ་གཅིག་བཏང་གི་རེད་ལབ་ན་ལམ་སང་སེམས་ཁྲལ་ཞེ་པོ་བྱེད་དགོས་པ་དེ་ནི་དཀའ་ངལ་གནས་སྟངས་དེ་འདྲ་མ་རེད།
སམ་བྷོ་ཊ་བོད་སློབ་ཚོགས་ཁག་གི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ནས་ང་ཚོའི་སློབ་གྲྭ་ཁག་ཏུ་ཤེས་ཡོན་སྤྲོད་ཕྱོགས་གི་ཆ་ནས་དེང་དུས་ཀྱི་ཡར་རྒྱས་དང་ལྷན་གོམ་པ་མཉམ་སྤོ་བྱེད་ཐུབ་པ་དང། སྲོལ་རྒྱུན་གྱི་ཆ་ནས་ཀྱང་ང་ཚོ་བོད་ཀྱི་སྐད་དང་ཡི་གེ་རིག་གཞུང་བཅས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ང་ཚོས་དེ་སྔ་ལས་ལྷག་པ་གི་ཤུགས་སྣོན་བྱས་བསྡད་ཡོད་པ་དང། སློབ་གྲྭ་ཁག་ནང་ཛ་དྲག་ཤོས་ནི་སློབ་ཕྲུག་གི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། སློབ་མའི་གྲངས་འབོར་དེ་ད་ལྟའི་ང་ཚོའི་བོད་པའི་སྤྱི་ཚོགས་ཀྱི་དཀའ་ངལ་གཅིག་མཚུངས་རེད་ང་ཚོའི་སློབ་ཕྲུག་སློབ་ཕྲུག་ཨ་ནེ་གྲངས་འབོར་དེ་ད་ལོ་རེ་ལོ་རེ་ཉུང་རུ་ཉུང་རུ་འགྲོ་དུས་གང་ལ་ང་ཚོས་སློབ་གྲྭ་ཁ་སློབ་གྲྭ་ཁ་ཤས་ཅིག་ཟླ་སྒྲིལ་བྱེད་དགོས་ཡག་སློབ་གྲྭ་ཁ་ཤས་ཡང་སྒོ་བརྒྱབ་དགོས་ཡག་སློབ་གྲྭ་ཁ་ཤས་ཡང་ཅིག་འཛིན་གྲྭ་མར་ཕབ་དགོས་ཡག་དེ་གནས་སྟངས་དེ་ང་ཚོ་ཅིག་ད་དཀའ་ངལ་ཁག་ཤོས་འགྲོ་གི་རེད་ཞག་ལོང། ཚོགས་ཞུགས་པ་སམ་བྷོ་ཊ་ཅོན་ཏ་ར་སློབ་གྲྭ་གི་འགན་འཛིན་ཉི་མ་ལྷ་མོ་ལགས་ནས་ཁ་རྩ་དགོས་གཏུག་གི་སྤྱི་ཚོགས་ཀྱི་འགྱུར་བ་གི་དཀའ་ངལ་ཆེ་ཤོས་ཟིག་ནི་སློབ་གྲྭ་ཁག་ནང་ཕྲུ་གུའི་བྱ་སྤྱོད་ཀྱི་ཆ་ནས་དཀའ་ངལ་ཟིག་ཆགས་བསྡད་ཡོད་པ་དང། སྔར་འཛིན་གྲྭའི་ནང་སློབ་ཕྲུག་སུམ་ཅུ་བཞི་བཅུ་ཡོད་པ་ལས་ཀྱང་དེང་སང་གི་སློབ་ཕྲུག་ལྔ་དྲུག་ལ་སློབ་ཁྲིད་བྱ་རྒྱུ་དཀའ་ངལ་ཆེ་བ་གི་ཉམས་མྱོང་བྱུང་བའི་འགྲེལ་བརྗོད་གནང་གི་འདུག། སློབ་ཕྲུག་ཉུང་ཉུང་ཡོད་པ་ཡིན་ན་ཡང་སྔར་འཛིན་གྲྭ་གཅིག་གི་ནང་ལ་སྤུ་གུ་སུམ་ཅུ་བཞི་བཅུ་ཡོད་པའི་གི་སློབ་ཁྲིད་བྱས་པ་དང་མི་འདྲ་བར་དེང་སང་སྤུ་གུ་སྐར་ལྔ་དྲུག་ཅིག་ཡོད་པ་ཡིན་ན་དེ་ལ་དཀའ་ངལ་ཆེ་བ་འདྲ་བོ་ཅིག། དེ་འདྲའི་གི་ཚོར་བ་འདྲ་བོ་ཅིག། ད་ཅིག་ལོ་མང་པོ་ཅིག་སློབ་ཁྲིད་ཀྱི་ད་ལྟ། ཅིག་བསླབ་གྲྭའི་ནང་ལོགས་ལ་ལས་ཀ་བྱེད་བའི་གི་ད་ཉམས་མྱོང་ལ་བལྟས་པའི་གིས་ཐོག་ནས་དེ་འདྲའི་ཅིག་ཞུས་ན་མི་འགྲིག་མ་འགྲིག་པ་མི་འདུག་ཅིག་འདི་སེམས་ཁུར་དུ་སོང་ཙང་དེ་འདི་ཚོའི་ཐད་ལ་ཨ་ནི་ཕལ་ཆེར་ད་ང་རང་ཚོ་ཕ་མ་གཅིག་པོ་ཞུས་ནས་འགྲིག་གི་མ་རེད་ཅིག་ང་སྤྱི་ཚོགས་ཁྱོན་ཡོངས་ཀྱི་ཅིག་བསམ་བློ་འཁྱེར་ཕྱོགས་རེད་བ་དེ་ཚོ་ལ་ཅིག་མ་འོངས་པ་ལ་ང་ཚོ་ཚང་མས་གིས་ངོས་ནས་གིས་འགྱུར་བ་གཏང་དགོས་ཅིག། སྦེལ་ཀོབ་སམ་བྷོ་ཊ་སློབ་གྲྭ་གི་ཚོགས་ཞུགས་པ་ཟླ་བ་བཀྲ་ཤིས་ལགས་ནས། ཚོགས་འདུ་འདིའི་སྟེང་སྔོན་མའི་གྲོས་ཆོད་ཁག་ལ་བསྐྱར་ཞིབ་དང་ཤེས་ཡོན་དང་འབྲེལ་བ་གི་བྱེད་སྒོ་ཁག་ཚགས་ཚུད་ཡར་རྒྱས་གཏོང་ཕྱོགས་སོགས་གོ་བསྡུར་ཞུ་གནང་ཐུབ་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ཤེས་ཡོན་དང་འབྲེལ་བའི་གི་བྱེད་སྒོ་མང་པོ་ཅིག་ཡོད་རེད། དགེ་རྒན་ཆེད་ལས་ཡར་རྒྱས་ལ་སོགས་པ་འདི་གས། འདི་གས་དེ་ཚགས་ཚུད་པོ་དང་ཡར་རྒྱས་གང་འདྲས་གཏང་དགོས་འདུག་དེ་གཅིག་བྱས། འདི་ག་ལ་ཡང་འདི་དང་འབྲེལ་བའི་གི་ང་ཚོ་འགལ་རྐྱེན་མང་པོ་ཅིག་ཡོང་གི་ཡོད་རེད། ད་ག་ནང་བཞིན་གི་འགན་འཛིན་ཆ་ཚང་གི་ནི་སོ་སོའི་གི་གསར་གཏོད་ཀྱི་ཕྱག་ལས་ག་རེ་གནང་གི་ཡོད་པ་དང། འགལ་རྐྱེན་ག་རེ་ག་རེ་འཕྲད་ཀྱི་འདུག། དེ་གི་ཚང་མ་ཆང་སི་རི་འདའི་གོ་བསྡུར་ཞུ་བ་རེད་ཆང་བཤད་གནང་བ་རེད། སམ་བྷོ་ཊ་བོད་སློབ་ཚོགས་པ་གི་ཁྱབ་ཁོངས་སློབ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ནི་ལོ་རེ་གི་ནང་ཐེངས་མ་རེ་ཚོགས་བཞིན་པ་དང། ད་ལམ་གི་ཚོགས་འདུའི་སྟེང་ས་གནས་ཁག་སུམ་ཅུ་སོ་བཞི་ནས་དགེ་ཆེ་དང་སློབ་སྤྱི་སོགས་འགན་འཛིན་སུམ་ཅུ་ཐམ་པ་མཉམ་ཞུགས་གནང་ཡོད་ཅིང། ལྷན་ཚོགས་སུ་གྲོས་ཆོད་དུ་དོན་ཚན་དྲུག་བཞག་པ་གི་ནང། དུས་ཚོད་མང་ཤོས་གྲོས་ཆོད་དུ་དོན་ཚན་གཉིས་པ་གི་སྟེང་བཏང་བ་གི་ནང་དོན་ནི། སློབ་གྲྭ་སོ་སོའི་ཤེས་ཡོན་ཡར་རྒྱས་གཏང་ཐབས་སུ་གསར་གཏོད་ཀྱི་རྣམ་པ་འདྲ་མིན་ཡོང་བ་སོགས་འགན་འཛིན་ཚང་མར་བློ་སྐྱེད་དང་མིག་དཔེ་ལྟ་སར་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཡང་བོད་ལ་ཟུར་དུ་དངུལ་ལོར་ཡོད་པ་དེ་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་པོར་མཚོན་གྱི་ཡོད་ཅེས་བོད་དངུལ་འགྲེམས་སྟོན་གྱི་སར་ལོ་རྒྱུས་ཀྱི་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་ཡོད་པའི་སྐོར་ལ་བཞུགས་སྒར་ནས་འདི་གའི་གསར་འགོད་པ་བློ་སྦེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ལ་ཟུར་དུ་སྒོར་མོ་ཡོད་པ་དེའི་ལོ་རྒྱུས་ཀྱི་ཐོག་བོད་དེ་རང་བཙན་གྱི་རྒྱལ་ཁབ་ཟིག་ཡིན་པ་གསལ་བོར་མཚོན་གྱི་ཡོད་སྟབས་ཀྱིས་བོད་དངུལ་འགྲེམས་སྟོན་གྱི་སར་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་གི་འདུག། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པ་ནས་གོ་སྒྲིག་གནང་སྟེ་བོད་གཞུང་དགའ་ལྡན་ཕོ་བྲང་གི་སྐབས་བོད་ནང་རྒྱ་ཁྱབ་དུ་བེད་སྤྱོད་དུ་གཏོང་བཞིན་པ་གི་བོད་དངུལ། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་པར་བརྒྱབ་པ་གི་གསེར་དངུལ་ཟངས་གསུམ་གི་ཊམ་ཀ་དང། ཕྱིས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་གི་ལོ་ནས་གསར་དར་གྱི་ཤོག་ལོར་སྣ་ཚོགས་བཅས་བསྡུ་རུབ་གནང་བ་ཁག་སྤྱི་ཟླ་དང་བོ་གི་ཚེས་པ་དྲུག་གི་ཉི་མ་བཞུགས་སྒར་བོད་ཀྱི་འགྲེམས་སྟོན་ཁང་དུ་འགྲེམས་སྟོན་ཟིག་གནང་ཡོད་པ་དེ། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་ཡོད་ཅིང། བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས་ཊམ་ཀ་དང་ཤོག་དངུལ་དེ་ཚོ་རྒྱ་གར་གི་ནང་གི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་བལ་བོའི་ནང་གི་གཞིས་ཆགས་ཁག། དེ་བཞིན་ཕྱི་རྒྱལ་གྱི་བོད་མི་མང་བོ་ཟིག་གིས་འགྲེམས་སྟོན་ལ་ཕུལ་བཞག་པ་རྣམས་བསྡུ་རུབ་གནང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ད་ལྟ་ཅིག་ང་ཚོ་འགྲེམས་སྟོན་གསར་པའི་གི་ལས་གཞི་སྐབས་སུ་ང་ཚོ་ཅིག་གི་བོད་ད་ལྟ་རྒྱ་གར་ཡོད་པའི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་ཨ་ནི་བལ་ཡུལ་གྱི་གཞིས་ཆགས་ཨ་དེ་འདྲ་དེ་བཞིན་ད་ལྟ་ཕྱི་རྒྱལ་ཅིག་གི་ཡུལ་གྲུ་ཁག་མང་བོ་ཅིག་ལ་ང་ཚོ་གི་ཅིག་ག་ཞུ་དགོས་རེད་ཅ་དངོས་བསྡུ་རུབ་བྱེད་བྱེད་དུས། ཕལ་ཆེར་གྱིས་དངུལ་དང་ཅིག་ང་ཚོའི་བོད་ཀྱི་ཤོག་དངུལ་དེ་འདྲ་ཅིག་མང་པོ་ཅིག་ཕུལ་བསྡད་དུས་འདི་ང་ཚོ་གི་དེ་སྔ་ཉི་ཤུ་གཅིག་སྟོང་ཉིས་སྟོང་ཉིས་སང་ཉིན་ནས་ང་ཚོ་ག་ཞུ་དགོས་རེད་ཅིག་གི་ད་ང་ཚོ་དུས་ཐུང་འགྲེམས་སྟོན་དེ་འདྲ་ཅིག་ང་ཚོ་གི་མིག་གིས་འགྲེམས་དགོས་འདུག་ཟེར་ནས་ང་རང་ཚོ་གི་ད་ཅིག་གི་གལ་ཆེའི་དོན་ཆེན་ཅིག་ནི་ང་ཚོ་གི་འདི་དེ་དུས་ནས་ང་ཚོ་གི་བསམ་བློ་ལ་ཡོད་པ་ཆགས་བསྡད་ཀྱི་འདུག། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་བཟུང་བོད་ཀྱི་ཊམ་ཀ་དང་ཤོག་ལོར་པར་བརྒྱབ་ས་ཁག་ནི་འབྲས་སྤུངས་དང་སེ་ར་དོག་སྡེ་དང་གྲྭ་བཞི། དོ་ཀི་དང་འདོད་དཔལ། ལྷ་ས་གྲོང་སྡེ་དང་མེ་ཏོག། གསེར་ཊམ་ལས་ཁུངས་དང་ཀོང་པོ་རྒྱ་མདའ་དྭགས་པོ་དང་གྲོ་མོ་བཅས་སུ་བཟོ་ལས་ཁང་བཙུགས་ཡོད་པ་མ་ཟད། བོད་ཊམ་ལའང་ཊམ་དཀར་ལྔ་དང་བཅུ་ལྔ་བཅུ་ཉེར་ལྔ་སོགས་ཡོད་པ་དང་མཚུངས། རྒྱལ་མཆོག་བཅུ་གསུམ་པ་ཆེན་པོ་གི་རིང་གསར་སྐྲུན་གྱི་ཤོག་ལོར་ལའང་ཤོག་ལོར་སྲང་བརྒྱ་དང་སྲང་ལྔ་བཅུ། སྲང་བཅུ་ཐམ་པ་དང་སྲང་ཉེར་ལྔ་སྲང་ལྔ་སོགས་རིགས་འདྲ་མིན་ཡོད་ཅིང། ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་གཙང་ཕྲུག་སྟོབས་ལགས་ནས། བོད་ལ་ཟུར་དུ་དངུལ་སྒོར་ཡོད་པ་དེའི་ལོ་རྒྱུས་ཀྱི་ཐོག་བོད་དེ་རང་བཙན་གྱི་རྒྱལ་ཁབ་ཟིག་ཡིན་པ་གསལ་བོ་མཚོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། བོད་ཀྱི་རང་བཙན་ཐོག་ལ་ག་འདྲ་ཞིག་མཚོན་གྱི་རེད་ཟེར་ན་ད་ཁོ་གནས་སྟངས་གཉིས་རེད་གཅིག་ནས་བོད་པའི་དཔལ་འབྱོར་གྱི་གནས་བབ་ཟེར་ན་འདྲ་དེ་ག་དུས་དང་མཐུན་པའི་འགྱུར་བ་འགྲོ་བས་ག་རེ་ཟེར་ན་དངུལ་དེ་གཅིག་དངུལ་ད་དངུལ་ཡིན་ན་འདྲ་གསེར་ཡིན་ན་འདྲ་ཟངས་ཡིན་ན་དེ་ཚོ་བཟོས་པ་ལས་ཤོག་ལོར་བཟོས་པ་དེ་གིས་ཁོ་སྟབས་བདེ་བོ་དང་བྱས་ནས་དཔལ་འབྱོར་འཁོར་རྒྱུག་བྱས་ལ།

སྐྱེམས་སྟོང་དུ་བརྒྱབ་པའི་བྱང་ཤོག་ལ་གསང་རྟགས་ཁྱད་པར་གོང་འཁོད་ཀྱི་ཐོག། ཊམ་དཀར་ལྔ་བཅུ་ཐམ་པ་གི་མིང་གནས་ཅན་གི་ཤོག་དངུལ་ལྕགས་རྩི་ཚོན་ཁྲ་མ་མདུན་གངས་རི་དང་སེང་གེ་རྒྱབ་ཏུ་སྟག་སེང་ཁྱུང་འབྲུག་གི་རི་མོའི་ཕྱི་ཁ་ཆབ་སྲིད་དབུ་བརྙེས་ཀྱི་ལོ་ཆིག་སྟོང་དྲུག་བརྒྱ་བདུན་ཅུ་དོན་བདུན། རབ་བྱུང་བཅུ་དྲུག་པ་གི་ཤོག་དངུལ་འཁོད་པ་དེ་ནི་ལྕགས་ལུག་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་གི་ལོར་འགྲེམས་གཏོང་གནང་བ་ཞེས་འཁོད་པ་བཞིན། དེ་ནས་རིམ་པས་ཤོག་དངུལ་རིགས་འདྲ་མིན་འགྲེམས་སྤེལ་རིམ་པར་གནང་བ་ཁག་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་བོད་ས་རྒྱ་ནག་གི་བཙན་འཛུལ་གི་འོག་ཡོངས་སུ་མ་ཤོར་གི་བར་དུ་བེད་སྤྱོད་དུ་གཏོང་སྲོལ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་མི་ཞིག་གིས་ཉམ་ཐག་དབུལ་ཕོངས་ལྔ་བརྒྱ་ཙམ་ལ་རིན་པ་མེད་པར་སྐྲ་བཞར་གྱི་ལས་དོན་སྒྲུབ་པ། ཧྥ་རན་སི་ནང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་སྐྱབས་བཅོལ་དུ་འབྱོར་ཏེ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ད་བར་ལོ་ངོ་བདུན་ཙམ་གྱི་རིང་ལ་བོད་མི་སྐྱབས་བཅོལ་བ་དང། ཕྱི་རྒྱལ་མི་རིགས་སྡོད་གནས་མེད་པའི་དབུལ་ཕོངས་རིགས་ལ་སྐྲ་བཞར་གྱི་ལས་དོན་གྱི་ཐོག་ནས་ཞབས་འདེགས་བསྒྲུབས་དང་སྒྲུབ་བཞིན་པ་ཀུན་དགའ་འོད་ཟེར་ལགས་ཀྱིས་ད་བར་ཉམ་ཐག་མི་གྲངས་ལྔ་བརྒྱ་བརྒལ་བར་སྐྲ་བཟོའི་མཛེས་བཅོས་བྱས་ཡོད་པ་དང་ཁོང་གིས་རྟག་ཏུ་བོད་ཀྱི་རྒྱལ་དར་ངོ་སྤྲོད་ཞུ་བའི་ཐོག་ནས་བོད་ནང་གི་ཆབ་སྲིད་ཀྱི་གནས་བབ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་པ་ཁག་གི་སྐོར་ངོ་སྤྲོད་གནང་བཞིན་ཡོད་འདུག་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང་ཀུན་དགའ་འོད་ཟེར་ལགས་ཀྱི་སྤྱི་ཚོགས་ཞབས་ཞུའི་ལས་དོན་གྱི་སྐོར་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཀའ་འདྲི་ཞུས་པར་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། དེ་ང་ཚོའི་ལས་རིམ་དེའི་ཐོག་ལ་ད་ལྟ France ནང་ལ་བཞུགས་གདན་འཇགས་པ། མཛེས་བཟོའི་སྐྲ་བཞར་གྱི་ཐོག་ལ་ཡང་ཕྱག་ལས་གནང་མཁན་ཀུན་དགའ་འོད་ཟེར་ལགས་གདན་འདྲེན་ཞུས་ཡོད་ཀུན་དགའ་འོད་ཟེར་ལགས་དེ་འདྲ་ཕྱི་ཐང་ནས་ད France ནང་ལོགས་ལ་ཡང་སྤྱིར་བཏང་མཛེས་བཟོ་གི་ལས་ལ་གཉེར་བ་ཙམ་མ་ཡིན་པར་ཡང་དུ་བ་སྤྱི་ཚོགས་ཞབས་ཞུ་ལ་སོགས་པ་དེ་འདྲའི་ལས་དོན་མང་པོ་ཅིག་ནང་ཞུགས་ཀྱི་འདུག་བྱེད་དུས་ཙམ་པ་དེ་རིང་ང་ཚོའི་ལས་རིམ་འདིའི་ཐོག་ནས་ཀུན་དགའ་ལགས་ཀྱི་མི་ཚེའི་ནང་གི་ད་ཅིག་ཉམས་མྱོང་རེད་ལྷག་པར་དུ་སྤྱི་ཚོགས་ཞབས་ཞུའི་གི་ལས་དོན་ཐོག་ལ་ཡང་དེ་འདྲའི་མཚམས་རེ་ཞུགས་ཀྱི་འདུག་ད་དེ་འདྲའི་ཉམས་མྱོང་གཅིག་རེད་མཉམ་དུ་ལ་ཡང་ད་ལྟ་ཧྥ་རན་སི་ནང་ལོགས་ལ་ཕྱག་ལས་གནང་བའི་གི་ཉམས་མྱོང་དེ་འདྲའི་ད་ལོ་རྒྱུས་ཐོག་ནས་ང་ཚོ

ལགས་ད་ཨ་ནི་ཁྱེད་ཀྱིས་གོ་སྐབས་གནང་བ་ཐུགས་རྗེ་གནང་ཞུ་བ་ཡིན། ཨ་ནི་ང་རང་དང་པོ་དེ་ལ་ལུང་པ་དེ་ལ་ཉིས་སྟོང་བཅུ་བཞི་ལོར་ང་འདིར་སླེབས་པ་ཡིན། France ལ། ཨ་ནི་དེ་ནས་སུ་ང་རང་གཅིག་གི་ལས་ཀ་ཅིག་བྱེད་བཞིན་ནས་ཨ་ནི་ངས་ཀྱིས་ད་ལྟ་ལས་གཞི་དེ་སྒོ་ཕྱེ་ཉིས་སྟོང་བཅུ་དྲུག་ལ་ནི་ངས་སྒོ་ཕྱེ་ཡིན་ལ། ཅིག་མི་ལ་སྐྲ་དྲ་ཡ་ལ་སོགས་པ་དང་རོགས་པ་བྱེད་ཡ་ལ་སོགས་པ་དང་དེ་འདྲས་བྱེད། ཨ་ནི་འདི་ཨ་ནི་ང་རང་གི་འདི་གོམས་གཤིས་འདི་ང་རང་ཆུང་ཆུང་ནས་བཟུང་ནས་དང་ང་རང་ཕ་མ་གི་ཅིག་གི་མི་དེ་ཚོ་ལ་ཅིག་དཀའ་ངལ་ཡོད་པ་དེ་ཚོ་ལ་ཅིག་སོ་སོ་ཏིས་ཅིག་ལྟོ་གོས་འགྲིག་ཙམ་ཞིག་བྱུང་སོང་ན་ག་དུས་ཡིན་ན་ཅིག་མི་སྐྱོ་བོ་དེ་ཚོ་ལ་ཅིག་རོགས་པ་བྱེད་ཡ་དང་དེ་འདྲས་ལ་ཁྱོད་རང་གིས་ག་དུས་ཡིན་ན་འབད་བརྩོན་བྱེད་དགོས་རེད་དེ་འདྲས་ལ་ནི་ཕ་མ་གིས་བསླབ་བྱ་དེ་ནི་མང་པོ་བཏང་མྱོང་རོ། ཐབས་རེད། དེ་དང་མཉམ་དུ་ལ་ནི་སྐྱབས་མགོན་རིན་པོ་ཆེ་ཡི་ག་དུས་ཡིན་ནའང་བཀའ་སློབ་ཉན་གྱི་ཡོད་ཨ་ནི་ག་དུས་ཡིན་ན་ང་ཚོ་མི་སོ་སོ་དང་སོ་སོའི་འདྲ་བའི་ཀྱི་མི་མི་རིགས་ཆ་ཚང་གཅིག་གྱུར་གྱི་འདུ་ཤེས་དེ་ག་དུས་ཡིན་ན་ང་རང་ཚོ་གི་སེམས་པ་ལ་བཞག་དགོས་རེད་ད། མི་གཅིག་ལ་གཅིག་དབྱེ་འབྱེད་མ་བྱེད་པ་བྱས་མི་ཚང་མ་གཅིག་ནང་བཞིན་གྱི་སོ་སོ་གྱི་ལངས། ལགས། མི་ཚང་མ་གཅིག་གིས་གཅིག་གྱུར་གྱི་འདུ་ཤེས་ཤིག་བཞག་ནས་སོ་སོ་ང་རང་ཚོ་གིས་ཅིག་ག་ལ་འོས་ད་ཅིག་གིས་ཐུན་མོང་མ་ཡིན་པའི་སེམས་ཅན་ཐམས་ཅད་ལ་སེམས་ཅན་ཐམས་ཅད་ཕ་མ་མ་བྱས་པ་གཅིག་ཀྱང་མེད་ལ་ང་རང་ཚོ་ནང་ཆོས་ནང་ལ་ཡོད་པ་ནང་བཞིན་གྱིས་ཚང་མ་གཅིག་གྱུར་གྱི་འདུ་ཤེས་བཞག་བྱས་ནས་ཨ་ནི་ཅིག་མི་ལ་ཕན་སེམས་བྱས་ཡ་དང་རོགས་པ་བྱས་ཡ་གང་ཐུབ་ཐུབ་ཀྱིས་སོ་སོ་འཇོན་ཚད་དཔག་ཚོད་ཀྱིས་ཅིག་བྱས་ཏེ་ང་རང་ཚོ་བོད་པ་གྱི་གོམས་གཤིས་རེད་ད་ལ་ག་དུས་ཡིན་ན་དེ་འདྲའི་གསུང་འདུག་ག་སུ་ལ་འདི་ཡིས་ང་རང་གི་དཔེ་འཚོ་བ་ལ་དཔེ་རྒྱལ་བ་རིན་པོ་ཆེ་གི་དགོངས་གནས་བཀའ་སློབ་དེ་འདྲའི་གནང་བ་དེ་ང་རང་དཔེ་ག་དུས་ན་ཅིག་ད་ང་རང་གི་ཨ་ཡོད་ཅིག་གང་ཐུབ་ཐུབ་ཅིག་བྱས་ངས་འབད་བརྩོན་བྱེད་ཀྱི་ཡོད་ལ། ད་ལྟ་མི་གཞན་པ་ལ་རོགས་པ་བྱེད་ཟེར་ཡག་གི་ལས་ཀ་ག་རེ་ག་རེ་གནང་གི་ཡོད་རེད་ག་འདྲའི་འདྲ་བོ་རེད་ད་འདི་འདི་ངོ་སྤྲོད་འདི་རྒྱས་བཤད་འདྲ་བོ་ཞིག་གནང་དང་འགྲེལ་བཤད་འདྲ་བོ་ཞིག། ལགས་ལགས་ད་ད་ད་ངས་ཀྱིས་ང་རང་གི་ལས་ཀ་བྱས་ཏེ་དང་པོ་ང་རང་ཚུར་སྤྱོད་ང་རང་ལས་ཀ། ཉི་མ་ལྔ་ང་ལས་ཀ་བྱེད་དགོས་རེད་བ། མི་བར་ལས་ཀ་བྱེད། སྦྱིན་བདག་ཞིག་བར་ལས་ཀ་བྱེད་ཨ་ནི་ང་ཉི་མ་གཉིས་རང་གི་གུང་སེང་ཡོད། ཨ་ནི་ཉི་མ་གཉིས་གུང་སེང་དེ་ལ་ཨ་ནི་ང་རང་གི་དུས་ཚོད་ལྟ་བྱེད་བྱེད་ནས་ང་རང་གི་འདུག་བྱེད་བྱེད་ནས། ད་ཁོ་རང་ཚོ་གི་སྡེ་བ་ལ། མིའི་ཁང་པ་སོ་སོ་ཆུ་ཤོང་ན་དེ་ངའི་ད་ཧོམ་ལེས་དང་དེ་འདྲའི་མང་པོ་འདུག་ཨ།

ང་རང་གིས། གུང་སེང་དུས་ཚོད་ཞོར་བ་ཉི་མ་གཉིས། ལགས་རེད། འདི་ལ་ངས་ལས་ཀ་བྱས། ཉིན་འདི་ལ་ལས་ཀ་བྱས་རྗེས་ང་ལ་དངུལ་ཞིག་རག་ཡོད་བ། ལགས་རེད། དེ་དངུལ་དེ་ཨ་ནི་ངས་ཀྱིས་ཁོང་ཚོ་ལ་ངས་སྐྱབས་མགོན་རིན་པོ་ཆེ་གྱི་མཚན་གྱི་ཐོག་ནས་ཁོང་ཚོ་ལ་ངས་འདུག་བྱིན་བྱིན་པ་འདྲ་བོ་ད་ང་རང་གིས་ཏིས་ཏིས་དེ་འདྲས་ཡིན། ཡིན་དེ་སྐྱབས་མགོན་རིན་པོ་ཆེ་གྱི་དེ་འདྲས་མཚན་གྱི་ཐོག་ནས་ཁོང་ཚོ་ལ་བྱིན་པ་འདྲ་བོ་དེ་འདྲས་ཁ་ལག་འདྲ་བོ་དེ་འདྲས་ཉོ་ཅ་ལག་འདྲ་བོ་དང་དེ་འདྲས་ངས་ཀྱིས་ཏིས་ཏིས་དེ་འདྲས་བྱིན་ཡོད་ལ།

འདྲ་རེད། ཁོང་ཚོས་དངོས་གནས་གླེང་གི་ཡོད་ཁྱོད་དེ་ག་རེ་བྱེད་ནས་དེ་ངས་ང་ལ་ཡོད་ཡ་དེ་ང། ང་དེ་གླེང་ཡ་དེ་ངས་ཁྱོད་རང་ཚོ་ལ་ང་རང་དུས་ཚོད་ཤོད་ང་དེ། ཁྱོད་རང་སེམས་ཁྲལ་གད་སྐུ་བྱེད་དགོས་མེད་ལ་ངས་ཅིག་ངས་སྒྲུང་ཅིག་བརྒྱབ་ན་བས་རེད་བ། ངས་སྒྲུང་ཅིག་ཤོད་ན་བས་ཁོ་རང་སྐད་ཆ་དྲི་ཡོད་བ། ང་ཤོད་ན་འགྲིགས་ཡོད་རེད་བས་ཟེར་བ།

ཁོ་རང་ཚོར་ཚུར་འདི་ལ་ཡོད་དོ། ད་ལྟ་འདི། དཔེར་ན། ད་ལྟ་སྦྱིན་པ་བཏང་ཟེར་ཡ་འདྲ་བོ་ད་ལྟ་དེ་ལས་ཀ་དེ་ཚོ་མང་པོ་ཞིག་ཡོད་རེད་གཅིག་ནི་འདི་རེད་གཉིས་ནས། ད་ལྟ་ད་རོགས་པ་བྱེད་དུས་ཙམ་པ། ད་ལྟ་ཁྱེད་རང་གིས་གསུང་ཡ་ནང་བཞིན་ཁོང་ཚོ་ཁག་ཅིག་གིས་དོགས་ཟོན་བྱེད་ཀྱི་འདུག་སླར་ཡར་དང་པོ་དུ་བ་དོགས་ཟོན་བྱས་ཡ་གཞུག་གུ་དགའ་བོ་བྱེད་ཀྱི་ཟེར། དེ་ཚོའི་ལོ་རྒྱུས་འདྲ་བོ་དེ་འདྲ་མི་ཁ་ཤས་ཅིག་སྐོར་ལ་གཅིག་དོན་རྐྱེན་འདི་འདྲ་ག་རེ་ག་རེ་བྱུང་ཡོད་མེད་འདི་འདྲ་ཅིག་དྲན་གསོ་ཞིག་གནང་དང།

ང་ལ་ང་སྐྱབས་བཅོལ་ཅིག་ང་ང་དཔེ་ཧོམ་ལེ་སི་ཡིན་ལབ་ཡོད་ད་ང་སྐད་ཆ་དྲང་པོ་བཤད་ན་རོ་ཨ། ལགས་རེད། ང་རང་དཔེ་མི་རུང་ང་རང་ང་ལ་རྒྱལ་ཁབ་དང་ང་རང་ང་བོད་ང་དཔེ་ང་ག་ལོག་ད་བོད་པ་ཅིག་ཡིན་ཏེ་ང་རང་རང་ང་ཚོའི་ལུང་པ་ཤོར་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཁྱོད་རང་ཚོ་དང་ང་གཅིག་པ་ང་མིན་ལབ་རོ་སྐྱབས་བཅོལ་བྱས་བསྡད་ཡོད་ཧོམ་ལེ་སི་ཡིན་ལབ་ཡོད་རོ་ཨ། ཁྱོད་རང་ཚོ་ཡིན་ན་ལུང་པ་ཅིག་སྟོན་ཡས་ཅིག་ཡོད་རེད་ང་ལུང་པ་སྟོན་ཡས་མེད་ལབ་ཡོད་རོ་ཨ། ད་མི་གི་དེ་གྲོགས་གཅིག་ནས་དེ་འདྲས་ང་གཅིག་པ་ཡིན་ཁྱོད་རང་ཚོ་ལ་མི་གཅིག་གི་གཅིག་གྱུར་ཡིན་དང་ང་བོད་མི་དེ་འདྲས་གཅིག་ཡིན་ཡང་ན་ང་དེ་འདྲས་གཅིག་ནས་སླེབས་ཡོད་ཨ་ནི་ང་རང་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ནི་གཅིག་ཁྱོད་རང་ཚོ་ལ་ཕན་ཐོགས་ཨེ་དང་ཨ་ནི་གཅིག་དེ་དང་མཉམ་དུ་ལ་ནི་ངེད་བོད་ཀྱི་འདི་ང་དེ་བོད་པ་ཡིན་འདི་ངེད་ཀྱི་བོད་ཀྱི་རྒྱལ་དར་རེད་དང་འདི་ཁྱེར་ན་བོད་ཀྱི་རྒྱལ་དར་དེ་བོད་ནང་ལ་ཁྱེར་ན་ང་ཚོ་སྲོག་འགྲོ་བ་རེད་ཨ་ནི་མི་གར་སོང་ཆ་མེད་འགྲོ་བ་རེད་མི་བརླག་འགྲོ་བ་རེད་དེ་འདྲས་ཀྱིས་ང་ཚོ་ལ་ཐོབ་ཐང་ཡོད་མ་རེད་རང་དབང་ཡོད་མ་རེད་ཨ་ནི་ང་ཁོང་ཚོས་ཀྱིས་ང་གཅིག་ཚབ་བྱེད་ཀྱིས་ནི་ང་དེ་འདྲས་ཡོང་བྱེད་ནི་ཁྱོད་རང་ཚོ་མཉམ་དུ་ལ་ཐུག་བྱེད་ཀྱིས་ནི་འབྲེལ་བ་བྱེད་ཀྱིས་ནི་ཨ་ནི་ང་རང་ཚོ་ང་ཚོ་མི་གཅིག་གྱུར་ཡིན་ད་ཁྱོད་རང་ཚོས་ནི་མུན་པ་དཀའ་ངལ་བྱོས་ནི་དེ་ཡོང་རེས་ཨ་ནི་ང་དེ་འདྲའི་ཆེད་དུ་ང་ཁྱོད་རང་ཚོ་ལ་རོགས་པ་བྱེད་ག་ཡོང་གི་ཡོད་ད་ཟེར་ནི་དེ་འདྲ་བྱེད་བྱེད་ཀྱིས་ཡོད་བ། ག་རེ་ལབ་ཀྱི་འདུག་ཁོང་ཚོ། ཨ་ནི་ཁོང་ཚོ་དཔེ་དགའ་བོ་བྱེད་ཀྱི་འདུག་ཁོ་རང་ཚོ་སེམས་པ་ན་ཨ་ཁ་ཁོང་ཚོ་ཁ་ཤས་ལ་ཡོད་འདུག་བ་དེ་འདྲའི་མི་གཅིག་གིས་ག་ལ་བར་གྱི་ངོ་མ་ཤེས་བ་ད་ལྟ་ལུང་པ་སྡེ་བ་ལ་ཡང་མི་ག་ཅུ་མ་ཅུ་ཡོད་རེད་བ། མི་ལྔ་བཅུ་ཡོད་རེད་བ། གཅིག་ང་དེ་འདྲའི་མི་སྤྱི་ཚོགས་དེ་འདྲའི་མི་ལྔ་བཅུ་དྲུག་ཅུ་བརྒྱ་ཉིས་བརྒྱ་ཡོད་ས་དེ་འདྲ་ན་ང་འགྲོ་ཞེས་ཡོང་རེད་བ་ང་རང་གཅིག་པུ་གཅིག་པུ་ཞིག་རེད་བ། ང་རང་གཅིག་པུ་གཅིག་པུ་ཞིག་འདུག་ག་སོ་ངའི་མི་གྲོས་གཅིག་ག་ཅུ་མ་ཅུ་ཡོང་སྲིད་ཀྱི་རེད་དེ་ང་རང་གིས་ད་ཅིག་ག་ལ་བར་དེ་ལ་རྟག་ཏུ་དམིགས་བསལ་གྱི་དེ་འདྲ་ཡོད་མ་རེད་དེ་ཡིན་ཡང་ཁོ་རང་ཚོས་དཔེ་དེ་སྐད་ཆ་འདི་ལབ་ན་ཁོ་ཚོ་གི་སྙིང་རྗེ། ཁོ་རང་ཚོ་གི་ཚོར་བ་དེ་ཁོ་ཚོ་གི་ཧ་གོ་གི་འདུག་བ། མགོ་ཚོད་འདུག་བ་ངེད་ཀྱི་སྐད་ཆ་ལབ་རྒྱུ་དེ་ཚོས་ཁོང་ཚོ་ཀྱི་ཨ་ཁ་བསམ་ན་ནི་ཁོང་ཚོ་གི་དཔེ་དགའ་བོ་བྱེད་ཀྱི་འདུག་ང་ང་ཡིན་ན་དེ་ཁོ་རང་ཚོ་ནང་བཞིན་གྱི་སྙིང་རྗེ་མི་ཡི་སྙིང་རྗེ་དང་ང་རང་ཚོ་ཁོང་ཚོ་སྐྱོ་བོ་སེ་ད་ལྟ་གནས་སྟངས་དེ་སྐྱོ་བོ་ཡོད་ན་དེ་ང་པའི་གནས་སྟངས་སྐྱོ་བོ་ཞིག་ག་ནས་ང་ཚོ་གི་ཡོང་གི་ཡོད་རེད་ངེད་ཀྱི་དེ་ཚོར་བ་དེ་མགོ་ཚོད་འདུག་ག་ཚོད་ལ་ཨ་ནི་ཁོང་ཚོ་དཔེ་དགའ་བོ་བྱེད་བྱེད་ནས་ཐམས་ཅད་བྱས་ནས་དངོས་གནས་དཔེ་ང་དེ་དཔེ་བདེ་འདུག་ལ་ང་རང་ལ་དཔེ་འདི་རག་ཡོད་འདུག་ཅེས་སློབ་གསོ་མང་པོ་ཞིག་རག་ཡོད་འདུག། ལོས་ལོས། ད་ལྟ་ཁྱེད་རང་ཉིས་སྟོང་བཅུ་བཞི་ལ་ཡ་ནི་ཧྥ་རན་སི་ལ་འབྱོར་བ་རེད་ད་སྐྱབས་བཅོལ་བའི་གནས་བབ་ཞུ་བ་ཡི་ཞུ་ཡོད་རེད་ཨ་ནི། ད་ལྟ་ཧྥ་རན་སི་ནང་ལོགས་ལ་ཡ་ད་ལྟ་ཅིག་དེ་བ་ད་ནང་མེད་པ་དང་སྐྱོ་བོ་དེ་འདྲ་དབུལ་ཕོངས་དེ་འདྲ་རོགས་པ་བྱེད་ཀྱི་ཡོད་རེད་སྐྲ་ཕབ་ཀྱི་ཡོད་རེད་ཁོང་ཚོ་ལ་ཡ་དེ་བ་དངུལ་གྱི་སྦྱིན་པ་འདྲ་བཏང་གི་ཡོད་རེད། འདི་འདྲའི་ལས་འགུལ་འདི་དང་པོ་ག་དུས་ནས་སྤེལ་བ་རེད་ཨ་ནི་ད་ལྟ་ལོ་ག་ཚོད་ཕྱིན་སོང་དེ་མུ་མཐུད་ནས་སྤེལ་གྱི་ཡོད་རེད་དེ་བདུན་ཕྲག་ཆ་ཆེན་སྤེལ་གྱི་ཡོད་རེད་ག་འདྲ་རེད་དུས་ཚིགས་འདྲ་པོ་དེ། དེ་ནི་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ངས་དེ་ལས་ཤེས་དུས་འགོ་བཙུགས་ཡིན་པ། ཉིས་སྟོང་བཅུ་དྲུག་ལོ་ནས་བཟུང་དེ་དང་ཤོས་བཙུགས་ས་དེ་ངས་དེ་དེ་ནས་ཕྱིན་རེད། ང་ཚོ་བོད་པ་སྐྱབས་བཅོལ་བསྡད་ས་ད་ལྟ bateau Je Sers རེད་དེ་གྲུ་གཟིངས་གྲུ་གཟིངས་ནང་བསྡད་ས་ད་དེ་ནས་ངས་འགོ་བཙུགས་ཀྱི་ཡོད་རེད་ངས་ཀྱི་ང་རང་ཚོ་དང་པོ་ཉིད་ལ་ད་ང་རང་ཚོ་བོད་པ་ནི་ཅི་བོད་སོ་སོ

ག་རེ་ཞིག་ལབ་ན་ཁོང་ཚོས་ཚོགས་པ་དེ་ནང་འགྲོ་སོང་ན་ཚོགས་པ་དེ་གིས་གང་གི་ལས་ཀ་བྱེད་མཁན་དེ་ཚོ་ཚང་མ་མི་རིགས་དེ་གི་མི་རིགས་ཧྥོང་སེ་ཆེ་ཨ་ནི་དེ་དང་མཉམ་དུ་ལ་མི་རིགས་མང་པོ་ཅིག་གི་མི་ཡོད་འདུག་ཁོང་ཚོས་ཚོགས་པ་དེ་གི་ཡང་ཚོགས་པ་གཞན་པ་དེ་འདྲའི་མཉམ་དུ་ལ་ཡང་ཁོང་ཚོས་གི་འབྲེལ་བ་བྱས་བྱས་ནས་ང་ཚོ་ལ་དེ་འདྲའི་སྐྲ་དྲ་མཁན་དགོས་འདུག་ལབ་སོང་ན་ང་དེ་འདྲའི་མཉམ་དུ་ལ་འགྲོ་ཐུབ་ན་ངེད་གི་བོད་དོན་ཐོག་ལ་ངེད་མང་པོ་ཞིག་ཁོང་ཚོ་ལ་འགྲེལ་བཤད་རྒྱག་ཐུབ་འདུག། ལོས་ཤེས་ག་རེ་སྐྱོན་གི་ཡོད་པ་རེད། དེ་བཞིན་གཉིས་ག་ལ་རྒྱུ་ང་དང་པོ་དེ་ང་ག་རེ་ཞུ་དགོས་ལབ་ན་གཉིས་བོད་རྒྱལ་དར་དེ་ང་ག་དུས་ནས་ང་མཉམ་དུ་ཡོད་པ་རེད་བ། དེ་ཡི་ག་ན་ན་ཁོང་ཚོས་གི་བོད་ལབ་ན Tibet ལབ་ན་ཁ་ཤས་ཧ་གོ་གི་མི་འདུག་བ། ཏཱ་ལའི་བླ་མ་ལབ་ན་ཡང་ཁོང་ཚོས་ཁ་ཤས་ཧ་གོ་གི་འདུག་ཁ་ཤས་ཡང་ཏཱ་ལའི་བླ་མ་ལབ་ན་ཧ་གོ་གི་མི་འདུག་ཁ་ཤས་ཡང་ཧི་མ་ལ་ཡ་ལབ་ན་ཁོང་ཚོས་ཧ་གོ་གི་འདུག་བ།

ནེ་པཱལ་གྱི་དང་རྒྱ་ནག་གི་འདི་ལ་ཡོད་རེད་རྩ་ལ་ཡོད་རེད། ཨ་ནི་ད་ལྟ་ང་ཚོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ང་ཚོ་རང་བཙན་ཤོར་ནས་བཟུང། བོད་དེ་ད་ལྟ་རྒྱ་ནག་གི་ཁོངས་གཏོགས་ལ་འདུག་སེ་བྱས་ནས་ཁོང་ཚོ་གིས་འདི་བྱས་ཡོད་རེད་མ་གཞི་བོད་དེ། ང་རང་ཚོ་རང་བཙན་གཙང་མ་རེད་སྔོན་མ་ནས་ད་ལྟ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་སྔོན་ལ་བོད་དེ་རང་བཙན་གཙང་མ་རེད་དེ་བོད་དེ་ཁོ་རང་རྒྱལ་ཁབ་ཅིག་རེད་ད་ཨ་ནི་ཁོང་ཚོ་ལ་འདུག་སེ་བྱས་ནས་ངས་འདི་བཤད་ཀྱི་ཡོད་བ། ནང་ལོགས་ལ་འདི་འདྲ་བྱས་ནས་ངས་འགྲེལ་བཤད་རྒྱག་གི་ཡོད་ཨ་ནི་མང་ཤོས་ཁོ་ཚོ་ཧ་གོ་གི་མི་འདུག་བ། དེང་སང་གི་གཞོན་སྐྱེས་མང་པོ་ཡིན་ན་བས་རེད་ང་རང་ད་ཅིག་ང་རང་ས་ལོང་མི་ཞིག་བ་ལས་ཀ་བྱེད་ནས་བསྡད་ན་བས་ད་བསྡད་ལ་ཉི་མ་རྟག་པ་རེ་བཞིན་མི་སླེབས་ཡོང་གི་རེད་པ། མི་ཉི་མ་རྟག་པ་ཉུང་མཐའ་ལ་མི་བཅོ་ལྔ་བཅོ་ལྔ་བཅོ་ལྔ་བཅོ་ལྔ་དེ་འདྲའི་སླེབས་ཡོང་གི་རེད་ཨ་ནི་བས་བསྐྱལ་ལ་མི་ཉི་ཤུ་ཉི་ཤུ་དེ་འདྲའི་ཕྲུ་གུ་དང་སློབ་གྲྭ་ཕྲུ་གུ་དང College ཕྲུ་གུ་དང། དམག་མི་དང་མང་པོ་ཞིག Police དང་མང་པོ་ཞིག་སླེབས་འདུག་གཞུང་གི་ལས་ཀ་བྱེད་མཁན་མང་པོ་ཞིག་སླེབས་འདུག་སུ་ལ་ཁོང་ཚོ་ལ་ངས་ག་དུས་ཡིན་ན་དང་སོ་སོ་ཡི་ངོས་ནས་གང་ཐུབ་ཐུབ་ཀྱིས་བོད་དོན་ཐོག་ལ་འགྲེལ་བཤད་རྒྱག་ཡག་དང་ཁོང་ཚོ་ལ་དེ་འདྲས་རེད་ང་ཚོ་བོད་ཟེར་དཀའ་ངལ་དེ་འདྲས་ཡོད་རེད་ཁྱོད་རང་ཚོ་དེ་བྱེད་དེ་བྱེད་རོགས་བྱེད་ཡ་དོ་སྣང་བྱེད་རོགས་བྱེད་ཡ་ལབ་ངས་ག་དུས་ན་ངས་འདི་འབོད་སྐུལ་དེ་བྱེད་ཀྱི་ཡོད། ཁོང་ཚོ་གར་སོང་གུ་དོག་ལ། ཨ་ཁོང་ཚོ་གི་ལས་ཁོང་ཚོ་ཧ་གོ་ཁ་ཤས་ཀྱི་ཧ་གོ་མི་འདུག་བ་དེ་དག་ག་ས་བོད་ཀྱི་གནད་དོན་དེ་ང་ཚོ་གི France གི་འདི་ནང་ལ་གསར་འགྱུར་དང་དེ་འདྲ་ན་མང་པོ་ཞིག་སླེབས་ཀྱི་མི་འདུག་སྔོན་མ་ཉིས་སྟོང་བརྒྱད་ལོ་ལ་ཞེ་པོ་ཞིག་སླེབས་སོང་ཟེར་ཁོ་རང་ཚོ་ལབ་ཀྱི་འདུག་དེ་ནས་ཁོང་ཚོ་གི་བོད་ཀྱི་དེ་ག་འདྲའི་འདུག་གནས་ཚུལ་ག་འདྲའི་ཡིན་མིན་ང་ཚོ་ཧ་གོ་གི་མི་འདུག་ག་འདྲའི་རེད་ད་ལབ་ཁོང་ཚོ་ང་ལ་སྐད་ཆ་དྲི་གི་འདུག་བ། བོད་ལ་དཀའ་ངལ་དེ་ཧ་ལས་པའི་དཀའ་ངལ་ཆེན་པོ་རེད་ལབ་ཡོད་ག་བ་འགྲོ་ན་ཁྱོད་རང་དེ་ཡོད་རེད། Camera ཡོད་རེད། རང་དབང་ཡོད་མ་རེད། ང་རང་ཚོ་གིས་བོད་ལ་སོ་སོ་རྒྱལ་དར་དེ་འཁྱེར་ཐུབ་ཡག་ཡོད་མ་རེད་རྒྱལ་གླུ་བཏང་ཐུབ་ཡག་ཡོད་མ་རེད། གཅིག་གིས་བོད་དོན་ཐོག་ལ་བཤད་པ་འདྲ་པོ་བྱེད་ན་སོ་སོ་སྲོག་འགྲོ་གི་ཡོད་པ་རེད། དེ་འདྲ་བྱེད་ནས་མི་གིས་རང་སོ་སོ་རང་ལུས་མེར་སྲེག་བཏང་ནས་མི་ད་བརྒྱ་དང་ལྔ་བཅུ་ང་ལྔ་ལྷག་དེ་གམ་གིས་སོ་སོ་རང་ལུས་མེར་སྲེག་བཏང་ནས་དེ་འདྲ་བྱེད་འགྲོ་གི་ཡོད་རེད། ཡིན་ན་ཡང་དེའི་གི་སྐད་ཆ་དེ་འདྲ་ཚང་མ་འཛམ་གླིང་ལ་སླེབས་ཐུབ་ཀྱི་ཡོད་མ་རེད། ག་རེ་བྱེད་ན་རྒྱ་མིས་བཀག་བཞག་ཡོད་རེད། དེ་སོང་ཙང་སྐུ་མཁྱེན་ཁྱོད་རང་ཚོ་ཏིས་ཅིག་བོད་དོན་ཐོག་ལ་དངོས་གནས་ཁྱོད་རང་ཚོ་ཏིས་ཅིག་འདི་བྱེད་རོགས་བྱེད་ཡ་ཁྱོད་རང་ཚོ་ཏིས་ག་དུས་ན་ཅིག་ད Internet དང་བདེ་བ་ནས་ཁྱོད་རང་ཚོ་ཏིས་ཏིས་དེ་འདྲའི་ཡག་མ་བྱས་བྱས་ནས་སོ་སོ་སོ་ལ་དེ་འདྲའི་ཏིས་ཅིག་ཉམས་ཞིབ་བྱེད་རོགས་བྱས་ཨ་དེ་དང་མཉམ་ཐོག་ལ་སོ་སོ་གི་ཕ་མ་སྤུན་ཀྱག་དེ་ཚོ་ལ་ཏིས་ཅིག་ལབ་རོགས་བྱས་ཡ་བོད་ཟེར་མཁན་འདི Tibet ཟེར་མཁན་འདི་ཡི་དཀའ་ངལ་ག་འདྲའི་ཞིག་ཡོད་ཁོང་ཚོ་དངོས་གནས་དཔེ་རྒྱབ་སྐྱོར་ཤུགས་ཆེན་པོ་འདུག།

དེ་འདྲའི་དཀའ་ངལ་ཆེན་པོ་ལབ་རོ་ཁོང་ཚོ་ཁྱེད་རང་ལ་ང་སྡུག་སེམས་མཉམ་སྐྱེད་ཡོད་ད་ཨ་ནི་དེ་འདྲའི་ཁོང་ཚོ་མི་ལ་འགྲེལ་བཤད་རྒྱག་ན་ཁོང་ཚོ་མགོ་ཚོད་འགྲོ་བ་དེ་འདྲས་བྱས་ནས་ད་ང་རང་གིས་ཐབས་ཤེས་བྱེད་ཡོད་ཉི་མ་དང་ཉི་མ་ངས་འདུག་བྱས་ནས་ཐབས་རེ་ཞིག་ངས་འགྲོ་གི་ཡོད་བ་བཟོ་སོང་འདི་དེ་ཡང་ང་རང་གི་ལས་འགན་ཡིན་བསམ་གྱི་ཡོད་ད་ཡང་ཅིག་ང་བོད་པ་ཅིག་ཡིན་ན་ང་རྩམ་ཟན་ཅིག་རེད་དངོས་གནས་རྒྱལ་བ་རིན་པོ་ཆེ་དངོས་གནས་ཐུགས་རྗེ་བཀའ་དྲིན་དང་མི་རིགས་རྒན་པ་འདི་ཚོ་གི་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེ་དགུང་ལོ་བརྒྱད་ཅུ་གྱ་བརྒྱད་ཕེབས་ན་དེ་བོད། བསྟན་པ་ཆབ་སྲིད་ཀྱི་ཆེད་དུ་སྐུ་ངལ་འདི་འདྲའི་ཞིག་སྐྱོན་དགོས་རེད། མི་རིགས་རྒན་པ་འདི་ཚོ་ཡིན་ན་པའི་དངོས་ད་ལྟ་བར་དུ་དཀའ་ལས་འདི་གམ་བརྒྱབ་ཡོད་རེད་ད་ང་རང་ཚོ་དུས་ཚོད་སླེབས་ཡོད་རེད་ཉིད་ཀྱི་དེའི་སྐབས་སུ་ལ་ཉིད་ཀྱི་ཅིག་མ་བྱས་ན། ངས་ལབ་ཀྱི་ཡོད་དངོས་གནས་སོ་སོ་མ་ཤི་སྔོན་ལ་དངོས་གནས་སུམ་སོ་སོ་གྱི་ཅིག་གིས་བོད་དང་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལ་སོ་སོ་གྱི་ཅིག་ཨ་ཤི་ན་པའི་རྒྱལ་བ་རིན་པོ་ཆེས་གསུང་གི་འདུག་བ་ཡ་ཅིག་སོ་སོ་གྱི་ཨ་ཁ་ངས་ཅིག་མི་ཟེར་ན་ངས་ཅིག་བྱས་ཡིན་བསམ་ནས་ཤི་སོང་ན་ཁོ་རང་འགྲིག་གི་ཡོད་རེད།

ཁོང་ཉིད་ཀྱིས་ཧྥ་རན་སི་དང་ང་རང་གིས་ཉིད་ཀྱི་ཞེ་བོ་ཞེ་བོ་ཉིད་དེ་བོད་པ་སྤྱི་ཚོགས་དེ་ནང་ལ་དངོས་གནས་ད་ཁོང་རང་ཚོ་གིས་ག་རེ་ལབ་དགོས་རེད། ད་སྐད་འབོད་རྒྱག་ལ་སོགས་པ་འདྲ་བོ་དང་དེ་འདྲས་ཅིག་ཡང་ཅིག་གི་ལྷག་དཀར་དེ་འདྲས་ཅིག་སྲུང་བརྩི་བྱས་ལ་སོགས་པ་དང་དེ་འདྲས་འདུག་རུ་བ། ད་འདི་རྒྱལ་ཁབ་ཀྱི་ཡང་སོ་སོ་གི་རིག་གཞུང་ཅིག་རེད་ཡག་པོ་རེད། ཡིན་ན་ཡང་དེ་ལས་ལྷག་ཅིག་ཕྱིའི་མི་རིགས་དེ་ཚོ་མཉམ་དུ་ལ་འབྲེལ་བ་བྱས་ནས་ལས་དོན་སྤེལ་ཡག་རུ་བ། སྐད་དེ་བྱེད་ཐུབ་ན་ནི་ཡག་པོ་ཞེ་བོ་འདུག་བསམ་གྱི་འདུག་ཁོང་ཚོ་བོད་ཟེར་མཁན་དེ་ཧ་གོ་གི་མི་འདུག་ད་དུང་བོད་ད་ལྟ་ང་ལ་ཉིད་ཀྱི་དཔེ་མཚོན་ཞིག་ཞུ་ན། ང་རྩ་ལ་ཁ་སང་མི་ཞིག་སླེབས་སོང་འདི་ཁོ་རང་ལུང་པ་དེ་ལ་ཀྱོ་ཀྱོ་མི་ཞིག་རེད་རེད་བ་སྤུ་བོ་ཅིག་རེད། སློབ་སྦྱོང་བྱས University འགྲོ་ཁོ་རང་དངོས་གནས་ལུང་པ་དེ་ཏུར་ཀི་ནས་རེད་ཤག་ཁོ་རང་ཡིན་ན་བས་ཉིད་ཀྱི་དཱ་ལའི་བླ་མ་ལབ་རོ་བ་ཁོ་རང་ཡིན་ན་བས་ང་ལ་དཱ་ལའི་བླ་མ་ལབ་དུས་ལུང་པ་ཅིག་གི་མིང་ལབ་ཡོད་འདུག་ཁོང་ང་ལ། ཨ་ཏི་ཧ་ལས་ས་ཁོ་དེ་སློབ་སྦྱོང་ཡོད་མཁན་ཤེས་ཡོན་ཡོད་མཁན་བུ་ཅིག་རེད་ད་དུང་མགོ་ཚོད་མི་འདུག་ཨ་བོད་པ་ཟེར་ན་ད་ཕར་བཞག་ཞོག་རྒྱལ་བ་རིན་པོ་ཆེའི་མཚན་ཧ་གོ་མི་འདུག་ཡ། དེ་འདྲས་བཟོ་འདུག་ག་ད་རྒྱལ་བ་རིན་པོ་ཆེའི་མཚན་སྙན་གྲགས་ཅན་རེད་བ་ད་འདི་འཛམ་གླིང་ཡོངས་ལ་ཁྱབ་བསྡད་རེད་ང་རང་ཚོ་ཡིན་ན་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གི་འདི་པའི་ལུང་པ་ལ་ད་ཅིག་སྐྱབས་བཅོལ་ལ་ཚང་མ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་བ་ད་དེ་འདྲས་ཧ་མ་གོ་འདུག་ད་ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་སླེབས་ཚར་རེད་ད་ང་ཚོ་ཤུགས་མ་རྒྱབ་ན། གཅིག་མ་བྱས་ན་ང་རང་ཚོ་འདུག་སེ་བྱས་ནས་སོ་སོ་གི་འཚོ་བ་དང་དཔལ་འབྱོར་དང་དེ་འདྲས་འདྲ་བོ་ཞིག་ནང་ལ་བསྡད་བསྡད་ན། མི་རིགས་གཞན་པ་ཞིག་ང་ཚོ་ལ་རོགས་པ་བྱེད་ཀྱི་རེད་ངས་བསམ་གྱི་མི་འདུག་ད། ང་རང་ཚོ་འཐབ་རྩོད་དེ་ང་རང་ཚོ་གི་ངོས་ནས་བཟུང་དང་པོ་འགུལ་སྐྱོད་ཤིག་བཏང་ཨ་ནི་མི་ལ་རེ་བ་ཅིག་བརྒྱབ་དེ་འདྲ་བྱས་ན་གཏན་གཏན་གྱིས་ང་ཚོ་ཐ་མ་ཡག་པོ་འདུག་བསམ་གྱི་འདུག་རུ་བ། དེ་དང་མཉམ་དུ་ངས་གཅིག་ཞུ་རྒྱུ་བྱུང་ན། ངས་ག་དུས་ན་ངས་གཉིས་ཕན་གྱི་ལས་ཀ་དེ་ངས་བྱེད་ཀྱི་ཡོད་རུ་བ། འདི་རེད། འདི་གིས་ང་ལ་ཕན་ཞེ་བོ་ཞིག་འདུག་རྒྱལ་བ་རིན་པོ་ཆེས་གསུང་བ་ནང་བཞིན་གཉིས་ཕན་གྱི་ལས་ཀ་དེ་བྱས་ན། ཕར་ཕྱོགས་དེ་ལ་ཡང་ཕན། སོ་སོ་དེ་ལ་ཡང་ཕན། ང་རང་ལ་ཁེ་བཟང་རག། དེ་ཡང་དབུ་དུ་མ་ཞིག་གལ་སྲིད་ངས་ཀྱིས། ང་རང་གིས་བོད་ཀྱི་རྒྱལ་དར་འདི་འཁྱེར་ནས་སྐུ་མཁྱེན་ང་འདི་བོད་པ་ཡིན་དཀའ་ངལ་འདི་འདྲས་འདུག་མཉམ་དུ་ལ་དཔར་ཞིག་རྒྱག་རོགས་གྱིས་ད་འདི་འདྲས་ཅིག་ཅིག་དེ་བ་མི་ཉན་གི་མ་རེད། ཁྱོད་ཉན་གི་མ་ལས་རོགས་བྱེད་གི་མ་ག་རེ་བྱས་ནས་ཁྱོད་བྱེད་ཀྱི་ཡོད། གལ་སྲིད་ང་དྲི་གཞི་དེ་ཡོང་ཚུལ་རྫིག་རྫིག་ཤེས་རྟོགས་ཡོང་རེད་བསམ་གྱི་འདུག་དང་པོ་ངས་ཀྱིས་སྐྲ་ཅིག་གཏུབ། ཁོ་ཚོ་ལ་སྐྲ་གཏུབ་པ་མ་ཟད་གླ་མེད་ལ་གཏུབ་དེ་འདྲས་བྱས་ཨ་ནི་སྐྲ་གཏུབ་ཀྱིན་གཏུབ་ཀྱིན་སྐད་ཆ་ལ་བཤད། ང་བོད་ནས་ཡིན་ང་དེ་འདྲས་ཡིན་དཀའ་ངལ་དེ་འདྲས་ཞིག་འདུག་དེ་ནས་ཨ་ནི་ཁོང་ཚོས་ཀྱིས་བསམ་བློ་བཏང་གི་འདུག་ཨ་ཁ་སྙིང་རྗེ་ཁོ་ལ་དཀའ་ངལ་ཅིག་འདུག་ང་ཚོ་ནི་ང་དང་ང་གཅིག་པ་རེད་བཞག་གཉིས་ཞེས་ང་རང་ཚོ་ཡིན་ན་བི་ཁོ་རང་ཚོ་ཡིན་ན་བི་ལུང་པ་ལ་དཀའ་ངལ་ཅིག་ཡོང་ན་དེ་ལེགས་འོ་རེད་ཁོ་ལ་ཡང་བི་དཀའ་ངལ་ཞིག་འདུག་ཨ་ཁ་བསམ་དེ་ནས་མཉམ་དུ་ལ་པར་འགྲོ་བའི་རྒྱབ་བོད་པའི་དར་བཟུང་ནས་དེ་ང་རང་ལ་གཉིས་ཕན་གྱི་བསམ་པ་ཞིག་འཁྱེར་ནས་ང་འགྲོ་དུས་ང་ཚོ་ལ་ཕན་ཞེ་པོ་ཞིག་འདུག་དེ་འདི་ག་དུས་ཡིན་ན་སེམས་ལ་བཞག་ནས་འགྲོ་གི་ཡོད་ལ

འདི་ངས་ཡིན་ཁ་དོག་པ་ཟེར་ན་ངས་ཞི་ར་ཞི་ར་ངས་འགོ་ཚུགས་མོད་དུ་བོད་པ་ནང་ལ་ཁ་ཤས་ཀྱིས་འདི་འདྲའི་ལྟ་བ་བསམ་ཚུལ་ངས་འདི་ནས་སྐྲ་གཏུབ་པར་རྒྱབ་ན་ང་ལ་པེ་ཤ་རག་ཡོད་ན་བསམ་གི་འདུག་བ། ང་ཚོགས་པ་དང་དེ་རིང་ནམ་འབུལ་བོར་བ། ང་ལ་དངུལ་རག་ཡོད་མ་རེད་དང་ང་ལ་ཨ་ན་ཞིག་ཡོད་མེད་དང་ང་ལ། བ་དེ་དེ་ངས་ཅིག་གསལ་པོ་བཟོས་ཁ་སང་ངས་ཅིག་ལའི་ལའི་ཡང་བོད་པ་དེ་འདྲའི་ལབ་ཀྱི་འདུག། ཅིག་ཁྱོད་ལ་དངུལ་ཚོགས་པ་ཅིག་དངུལ་གྲུབ་རག་ཡོད་རེད་པས་ཁྱོད་དངུལ་སྤྲད་ཡོད་རེད་པས་ང་ལ་དངུལ་ཨ་ན་ཞིག་མེད་ང་རང་འདི་སོ་སོ་གིས་ད་ཅིག་རྒྱལ་བ་རིན་པོ་ཆེ་གི་དངོས་གནས་གསུམ། ཁོང་གི་བཀའ་སློབ་ཀྱི་བར་ལ་ང་མི་ཐབས་ཆག་ཅིག་རེད་དཀྱུས་མ་ཅིག་རེད་གང་ཁོང་གིས་ག་རེ་གསུང་བ་དེ་གང་ཐུབ་ཐུབ་གིས་བྱེད་ཡ་ཡིན་འབད་བརྩོན་བྱེད་ཀྱི་ཡོད། དེ་དང་མཉམ་དུ་ལ་སོ་སོ། རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ང་འདུག་བྱུང་ང་ལ་ཁེ་ཕན་འདུག་ང་རང་བོད་ཀྱི་སྐོར་ལ་བཤད་ཡ་རག་གི་འདུག་ང་ལ་དངུལ་གྱི་དགོས་ཅིག་མེད་རེད་བ། དང་པོ་དེ་ལ། གཉིས་པ་དེ་ལ་ངས་ཀྱིས་ད་ག་ལབ་ན་ངས་དེ་བརྙན་ཐུང་མང་པོ་ཞིག་ངས་ཀྱིས་བོད་ཀྱི་རྒྱལ་དར་འཁྱེར་ནས་བླུགས་ཡོད་རེད་བ།

དེ་སྐུ་གཞོན་རྙོག་དྲ་ཡོད་མ་རེད་རྒྱ་མི་དེ་མཉམ་དུ་ལ། ད་ག་ཕྱི་ལོགས་ལ་སྡོད་མཁན་ད་ཅིག་གི་ཕྱི་རྒྱལ་ལ་སྡོད་མཁན་བོད་པ་དེ་ཚོས་ཀྱི་ཁོ་རང་ཚོས་ཀྱི་དཀྲུག་ཤིང་རྒྱག་ཡོད་རེད་བོད་ནང་ལ་བོད་མི་དང་རྒྱ་མིའི་མཆན་དེ་འདྲའི་གི་མང་པོ་ཞིག་ཁོ་ཚོས་ཀྱི་ད་དེང་སང་བརྙན་ཐུང་དེ་ནང་ལ་ཁོ་ཚོས་ཀྱི་མཆན་དེ་འདྲའི་རིགས་ཞིག་རྒྱག་གི་འདུག་མང་པོ་ཞིག་ཡོང་གི་འདུག་དེ་འདྲའི། དེ་ལ་གདོང་ལེན་ག་འདྲ་གནང་གི་ཡོད་ལ། དེ་ཁ་ཤས་ཁ་ཤས་ཀྱིས་ད་ཅིག་གི་ངས་ཀྱིས་ད་ཅིག་གི་ག་ལབ་ན་བོད་ནང་ལ་བོད་མི་ལྷུན་སེ་སྐྱིད་པོ་ཡོད་རེད་སྐད་སྐུར་ཞུས་ཡོང་མ་རེད་ཕྱི་རྒྱལ་དེ་བ་སྡོད་མཁན་དཀྲུག་ཤིང་རྒྱབ་ཡོད་ལབ་དུས་སྐབས་སུ་ལ་ཨ་ནི་ངས་ཀྱིས་དེ་ག་ཞིག་ལབ་ཡོང་ན་ངས་དེ post བྱེད་རེད་ད་ངས་གཅིག་ངས་ཀྱིས་དེ་བྱེད་ཡིན་པ་ག་ལབ་དགོས་རེད་ཨ་ག་ལབ་དགོས་རེད་དེ་འདྲའི་ལབ་དུས་སྐབས་སུ་ལ་ག་ཞིག་ལབ་ན་དེ་བོད་པ་ཚང་མ་ཧ་གོ་ཡ་དེ་གལ་ཆེན་པོ་རེད་ག་ཞིག་ལབ་ན་ཨ་དེ་ཚོའི་ནང་ལ་ཁོ་ལྟ་མཁན་མང་པོ་ཡོད་རེད་ད་རྒྱ་མི་རྒྱ་མི་མི་མང་པོ་ཡོད་རེད་ད་ཉིད་ཧ་གོ་གི་ཡོད་རེད་བ། ལགས་རེད། དེ་འདྲའི་རྒྱ་མི་དེ་འདྲས་ཀྱིས་ཁོང་ཚོ་གི་མཆན་ཡང་རྒྱབ་ག་རེ་མཆན་རྒྱབ་བ་ལྟ་ཁོང་ཚོ

ང་དང་འདྲ་བོ་ང་དང་ང་འདྲ་བོ་ད་ང་ཚོ་བོད་པའང་ཡོད་རེད་བ་ད་འདི་ནང་ལ་མཆན་རྒྱག་ཡིན་རྒྱབ་ད་ཁོ་རང་ལ་བསམ་བློ་བཏང་ཡ་རེད་འདི་འདྲའི་འབྲི་དུས་སྐབས་སུ་ལ་སོ་སོ་གྱི་ངོས་ནས་མཆན་ག་འདྲ་ཞིག་རྒྱབ་དགོས་འདུག་གཅིག་གི་རྩོད་པ་རྒྱག་ཡ་དང་རྩེ་རྒྱག་ཡ་མིན་པ་བྱེད་ཨེ་ད་ང་ཚོ་ཡིན་ན་འདིར་ད་དངོས་གནས་གཙོ་བོ་དེ་ག་ལབ་དགོས་རེད་ང་ཚོ་བོད་པ་མིན་ཚོ་རྒྱ་མི་རིགས་ཀྱི་མཉམ་དུ་དགྲ་བཟོ་ཡོད་མ་རེད་རྒྱལ་བ་རིན་པོ་ཆེ་གསུང་གི་འདུག་བ་སྙན་འདྲ་དེ་སྙན་ག་འདྲས་བསྒྱུར་དགོས་འདུག་ང་ཚོའི་ཐབས་ཤེས་ཐབས་ལམ་དེ་རེད་ད་ང་རང་ཚོ་གཉིས་ཕན་གྱི་ཐབས་ལམ་ད་འཇིག་པས་ཞུས་ན་མ་ཞུས་ན་ད་ང་རང་ཚོ་ག་ལ་འོ་རེད་ག་ལ་འོ་ད་ད་ང་རང་ཚོའི་གི་གི་ཐབས་ལམ་དེ་དབུ་མའི་ལམ་དེ་རེད་བ་གཞུང་ཞེས་རེད་བ་འདི་གི་ལམ་ནས་ག་འདྲས་བྱེད་དགོས་འདུག་བསམ་བློ་སུ་སུ་བསམ་བློ་བཏང་བྱས་ནས་ཨ་ནི་གྱེན་རྒོལ་ལ་སོགས་པ་དེ་འདྲས་ཞེ་དྲག་བྱེད་ཀྱི་མེད་འདུག་རེད་བ་འདི་ང་དེའི་སེམས་པ་ཕངས་པོ་འདུག། གཅིག་གིས། ཉིད་ཀྱིས་ཇི་མགྱོགས་ཀྱིས་མི་ལ་ཕན་ཐོགས་ཡ་དང། ཉིད་ཀྱིས་གཅིག་གིས་མི་དེ་ཚོ་ལ་གཅིག། རོགས་པ་བྱས་ནས་ཚང་མ་ཕྱིའི་རྒྱལ་ཁབ་མི་རེད་བ། ཅུག་བྱས་ཏེ། ཕྱིའི་རྒྱལ་ཁབ་མི་ཡིན་དུས་སྐབས་སུ་ལ། ཨ་ནི་ཁྱོད་རང་ཚོ་གིས། བརྙན་ཐུང་འདིའི་ནང་ལ། ཤོག་རིའི་ནང་ལ་ཁྱོད་རང་ཚོ་ལ་ཡང་ཕྱིའི་རྒྱལ་ཁབ་ཀྱི། གྲོགས་པོ་གྲོགས་མོ་མང་པོ་ཡོད་འདུག་ཁྱོད་རང་ཚོ་གིས་དེ་ཚོ་གཅིག་མ་གཅིག། share བྱེད་ཐུབ་ན། ཕྱིའི་རྒྱལ་ཁབ་ཁྱོད་རང་ཚོ་གི་གྲོགས་པོ་གྲོགས་མོ་དེ་མཐོང་དུས་སྐབས་སུ་ལ། བོད་པ་མི་གཅིག་གིས་དེ་འདྲས་བྱེད་ཀྱི་འདུག་བསམ་ན་ག་རེ་བྱས་ནས་བྱེད་དགོས་བོ་རེད། ཁོ་གིས་སྐད་ཆ་ཁྲེལ་སི་བར་བ། ཁོ་གིས་དེ་ག་ཅིར་ཕན་ཐོགས་བོ་རེད། དེ་འདྲས་བྱེད་ནས་ཁྱོད་རང་ཚོ་ག་པའི་ག་དུས་ཞིག་རག་ཡོང་གི་མི་འདུག་རེད་བ། ཡིན་ན་ང་གལ་མི་འདུག་ད་ཁ་ཤས་ཁ་ཤས་ཀྱིས་ང་ལ་དངོས་གནས་རྒྱབ་སྐྱོར་ཡག་པོ་བྱེད་ཀྱི་འདུག་དངོས་གནས་ད་ཚང་མ་ཡིས་རྒྱབ་སྐྱོར་བྱེད་དགོས་བ་རེད་ངས་མགོ་ཚོད་ཀྱི་ཡོད་དངོས་གནས་ཉིན་བྱེད་ང་ལ་གཅིག་གིས support བྱེད་མཁན་དང follow བྱེད་མཁན་དང་དེ་ཚང་མ་གྱིས་དངོས་གནས་སྨོན་ལམ་དང་ཁོ་རང་ཚོ་གིས་མང་པོ་བྱེད་ཀྱི་ཡོད་རེད་དེ་ངས་མགོ་ཚོད་ཀྱི་ཡོད། ཡིན་ན་ཡང་ད་རུང་མང་ཙམ་བྱེད་ཐུབ་ན། ཁྱབ་དགོས་འདུག་ད་དེང་སང་སྤྱི་ཚོགས་དྲ་རྒྱ་དེ་དཔེ་མི་སྲིད་པའི་ཤུགས་ཆེན་པོ་རེད་འདུག་དེ་ནས་མི་གཅིག་གིས་མི་གཅིག་གིས་གོ་སོང་ན་དཔེ་མི་གཅིག་གིས་གཅིག་ལ share བྱེད་ཀྱི་འདུག་དེ་འདྲས་དེ་འདྲས་འདུག་ད་དེ་འདྲས་དེ་འདྲས་འདུག་ད་ལམ། དེ་ཡི་ང་མི་ང་འོ་དེ་ཡི་ང་དེ་ཡི་དེ་ཞེས་སྤྱི་ཚོགས་དྲ་རྒྱ་དེང་སང། གཅིག་ནས་གཅིག་ལ་འགྲོ་དགོས་ཡ་མི་འདུག་མི་ལུང་པ་ལུང་པ་གཅིག་ནས་གཅིག་ལ་སྔོན་མ་ནང་བཞིན་དམག་འཛིང་དགོས་ཡོད་མ་རེད། སྤྱི་ཚོགས་དྲ་རྒྱ་འདི་ཁོ་རང་ནང་ནས་ཁོ་རང་ཤུགས་ཤིག་བརྒྱབ་ཟེར་ན། མི་མང་པོ་ཞིག་གོ་རྟོགས་སྤེལ་འགྲོ་གི་འདུག་གོ་རྟོགས་སྤེལ་ཡ་འདི་གལ་ཆེན་པོ་ཞིག་རེད་ཟེར་ན་ང་རང་ཚོ་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལ་དངོས་གནས་བོད་པའི singer ཅིག་དེ་འདྲ་ཞིག་ཡོད་ན་ཧ་འུ་མུ་དང་མང་པོ་ཞིག་དེ་སོང་ཙང་ང་རང་ཚོ་ད་དེ་ཚོ་ཤུགས་རྒྱག་རོགས་དེ་གང་ལ་ཤུགས་ཤིག་བརྒྱབ་ཐུབ་ན་ཏན་ཏན་ངའི་ངོ་ནས

བོད་པ་དེ་ཚོ་ལ་འབོད་སྐུལ་འགྲོ་ཆེད་ཁྱོད་རང་ཚོ་ངོས་ནས་ཡང་ཅིག་ཁོ་རང་ཚོ་ལ་རོགས་པ་བྱེད་འདོད་ཡ་དེ་ཡིན་ཅིག་དཔལ་འབྱོར་དང་དེ་འདྲས་ག་ལ་ཡོད་ན་ནི་རོགས་པ་བྱེད་རོགས་བྱེད་ཟེར་བ་ཁོ་རང་ཚོ་དཀའ་ངལ་དེ་འདྲས་ཅིག་ང་འདུག་ད་ལ་བྱས་ནས་ཨ་ནི་ང་རང་ལ་ཅིག་ཡང་ཅིག་རྒྱབ་སྐྱོར་བྱེད་མཁན་དེ་ཚོ་གིས་ང་ལ་ཁྱོད་རང་ལས་ཀ་ཡག་པོ་ཞིག་བྱེད་ཀྱི་འདུག་དངོས་གནས་ང་ཁྱོད་རྒྱབ་སྐྱོར་ཡོད་ལ་ནི་ཁོ་རང་ཚོ་ང་རོགས་པ་འགྲོ་ཆེད་དཔལ་འབྱོར this this ཅིག་ཁ་སང་སྔོན་མ་གཙོ་བོ་དང་དངོས་གནས་ཅི་ན་ང་མི་ཙམ་ནི་དངོས་ཁྱོད་ནི་ང་ལེན་གྱི་མེད་ང་རང་རོགས་པ་བྱེད་དུས་སྐབས་སུ་ལ་ང་རང་ལས་ཀ་བྱེད་རོགས་དུས་ཚོད་ཐལ་བ་སྟེང་ལས་ཀ་བྱས་འདི་གི་དངུལ་འདི་ཀྱིས། སོ་སོར་སྐབས་རེ་སྐབས་རེ་ང་མི་གིས tips སྤྲད་རེད་བ། རྔན་པ་སྤྲད་རེད་བ། ལ་རེ། ལས་ཀ་བྱེད་དུས་འདི་ཚོའི tips ངས་བསག་གི་ཡོད། སྲ། འདི་ཀྱི་དཔེ་ཤག་འདི་ཀྱིས་ཨ་ནེ་ངས་ཁོ་ཚོར་རོགས་པའི་རོགས་པ་བྱེད་ཀྱི་ཡོད། ཁོ་རང་ཚོ་ད་ད་ལྟ་བོད་པ་འདི་འདྲའི་ཡོད་རེ་ཉམ་ཐག་དེ་ལ། གུར་ནག་འདི་གཉིས། དེ་ལ་ཡང་ངས་དངོས་གནས་ང་རང་འགྲོ་ཨ་ནི་ང་རང་གིས་ཡང་དེ་ལ་ང་ལ་གཅིག་གི Follow བྱེད་མཁན་དང་ང་ལ་བརྩེ་བ་ཡོད་མཁན་དེ་ཚོས་སྐབས་རེ་སྐབས་རེ་ཁོང་ཚོ་ཡི་དངུལ་དངུལ་འདྲ་བོ་ཏོག་ཙམ་ཏོག་ཙམ་ཁོང་ཚོ་རོགས་པ་བྱེད་རོགས་བྱེད་ཨ་ལ་ནི་ཁོང་ཚོ་གིས་བེད་སྤྱོད་བྱེད་དུས་ཁོང་ཚོས་ང་དངུལ་དངུལ་འདྲ་བོ་ཞིག་སྤྲད་ཨ་དེ་ཚོས་གིས་ཁ་ལག་འདྲ་བོ་དང་དེ་འདྲ་ཉོ་ག་རེ་ཉོ་དགོས་དང་ཁོང་ཚོ་གནས་སྐབས་ག་རེ་གནས་ཡོད་དེ་ཚོ་ཉོ་ཨ་ནི་པེ་ཤག་ལྷག་པ་ཏོག་ཙམ་ཏོག་ཙམ་ཁོ་རང་ཚོ་ཕ་གི་ལ་མི་སྡོད་མཁན་ལ་སྤྲད་ཨ་དེ་དང་མཉམ་དུ་ལ་ངས་ཀྱི་སྐྲ་གཏུབ་དེ་འདྲ་བྱས་ནས་འགྲོ་གི་ཡོད།

ངས་ཐུགས་རྗེ་ཆེ་ལབ་ཡོད་རོ་ང་ཞེ་དྲག་ཞེ་དྲག་འདི་འདྲའི་དགོས་མི་འདུག་མི་མཇལ་ཐུགས་རྗེ་ཆེ་ང་ལབ་ཡོད་སྐབས་རེ་སྐབས་རེ་ལས་ད་ང་ཁང་པ་རག་སོང་ང་བེད་ཀན་ནི་ས་ཆ་དེ་ནས་ཁང་པ་རག་སོང་ད་ང་ཚང་མ་འགྲིགས་སོང་འདི་འདྲའི་ཐུགས་རྗེ་ཆེ་ང་སྐྲ་བྲེག་ག་ཡོང་གི་ཡིན་ད་འདི་འདྲའི་ལབ་བྱས་བྱས་ནི་མི་མཇལ། འགྲིགས་ཤག་ཡ་ད་འདི་གམ་གྱི་ང་རང་འགྲིགས་སོང་བསམ་ཡོད་ད། རེད་རེད་ད་ད་ལྟ་དེ་ཉིས་སྟོང་བཅུ་དྲུག་ནས་ཁྱེད་རང་ཨ་ད་བོད་པ་གྲུ་གཟིངས་དེ་ས་ད་ག་ས bateau ཟེར་ས་ས་ཆ་དེ་པ་གཅིག་ནས་འགོ་བཙུགས་ཡིན་ཙང་རོགས་པ་བྱེད་ཡ་ཕྱི་ལོགས་ལ་ཡ་རོགས་པ་བྱེད་ཡ་འདི་ཁྱེད་ཚོའི་བཙུན་པ་ད། ད་ལྟ་ལོ་བདུན་ཙམ་ཞིག་འགྲོ་འདུག་ལོ་གཅིག་ལ་ཡ་དཔེར་ན་བདུན་ཕྲག་གཅིག་ལ་ཡ་གུང་སེང་ཉི་མ་གཉིས་གཉིས་ཏེ་གཅིག་རྩིས་དང་བརྒྱབ་པ་ཡིན་ན་ཡང་ལོ་གཅིག་ལ་ཡ་ཉི་མ་བརྒྱ་དང་བཞི་ཆགས་ཀྱི་འདུག་ད་ལོ་བདུན་ནང་ལོགས་ལ་ཡང་ཉི་མ་བདུན་བརྒྱ་ཉི་ཤུ་རྩ་བརྒྱད་ཆགས་ཀྱི་འདུག་གལ་སྲིད་དུ་ཕྱི་ན་ཕ་གཅིག་རྩིས་དང་བརྒྱབ་པ་ཡིན་ན་ཡང་ཉི་མ་བདུན་བརྒྱ་ཉི་ཤུ་རྩ་བརྒྱད་གུང་སེང་ཡོད་པ་འདི་ནང་ལོགས་ལ་ཉི་མ་ག་ཚད་ཙམ་ཞིག་རོགས་པ་བྱས་ཡོད་རེད་ཕྱི་ལོགས་ལ་ཕྱིན་བྱས། ལན། འོ་ད་འདི་སྐད་ཆ་ཡག་པོ་ཞུ་ཕྱིར་ད་འདི་ང་ག་ལབ་ན་ང་ཡང་གཅིག་ང་ཚོ་བོད་པ་ཞིག་ཡིན་དུས་སྐབས་སུ་ལ་གཅིག་གིས་འདི་འདྲའི་རོགས་པ་བྱེད་ཡ་དང་མི་གི་སྐྲ་གཏུབ་གཏུབ་སྐབས་སུ་ལ་གཅིག་གྲངས་ཀ་བརྒྱག་ཡ་དང་དམིགས་བསལ་གྱིས་འདི་གམ་འདི་གམ་བྱས་ལ་དེ་འདྲའི་ཞེ་དྲག་ཡོད་མ་རེད་པ། ཁ་ཅིག་ན་སུ་སེམས་ཅན་ཐམས་ཅད་ཕ་མ་མ་བྱས་པ་གཅིག་ཀྱང་མེད་ན་འདི་གཅིག་དེ་བྱེད་བཞིན་དུ་ད་ཕྱི་རྒྱལ་གྱི་དེའི་ལུང་པ་སླེབས་དུས་སྐབས་སུ་ལ་ཁོ་ཚོ་གྲངས་ཀ་བརྩི་གི་འདུག་བ། རེད་རེད། གྲངས་ཀ་ལ་དཔེ་མི་སྲིད་པས་ཁོ་ཚོ་མཐོང་བྱེད་ཀྱི་འདུག་བ་ག་ན་ད་ལྟ་ངེད་ཀྱི་ཚོགས་པ་ཅིག་ཡོད་རེད་པ། ད་དེ་ཚོགས་པ་དེ་ན་སྐྲ་གཏུབ་ནས་བྲིས་འདུག་ཁོ་ཚོ། མི་སྐྲ་གཏུབ་གཏུབ་ཁོ་ཚོ་གྲངས་ཀ་བརྒྱག་གི་འདུག་བ། ད་ལུང་པ་དེ་བ་ཚང་མ་ཨང་ཀི་རེད་ཤག་དངོས་གནས་རེ་ག་རེ་ཡིན་ན་མེད་ན། ཚང་མ་ད་ལྟ་བར་དུ་ངེད་ཀྱི་ཚོགས་པ་འདི་ཀྱི་ལས་གཞི་འདི་སྤེལ་དང་མི་ལ་སྐྲ་གཏུབ་བྱས་ནི་མི་དྲུག་སྟོང་མ་ཟིན་ཙམ་ལ་སྐྲ་གཏུབ་ཤག་རོ་ཨ། མི་དྲུག་སྟོང་མ་སེམས་ལ། ད་ང་རང་གིས་འགྲོ་བྱས་ནི་ཉིས་སྟོང་བཅུ་དྲུག་ནི་ངས་ཚོད་དཔག་ཞིག་བརྒྱབ་ཡིན་ན་ནི་ག་ཚད་ག་ཞིག་ལབ་ན་ད་ཅིག། ཡག་པོ་ད་མི་འདུག་དེ་རོ་ཨ་ད་མང་དྲག་ན་སྡུག་ཅག་རེད། ཉུང་དྲག་ན་སྐྱོན་ཡོད་མ་རེད། ངེད་ཀྱི་འགྲོ་ཚོད་དཔག་བྱས་མི་ལྔ་བརྒྱ་ལྷག་ཞིག་རོ་ཨ་ད་ལྟ་བར་དུ།

མིང་ལ། འདི་ངེད་ཀྱི་ཚོགས་པ་དེ་གིས་ང་རང་ཚོའི་གི་ལས་གཞི་དེ་ལ་རོགས་པ་མི་དྲུག་སྟོང་མ་ཟིན་ཙམ་ལ་ང་ཚོ་ད་ལྟ་བར་དུ་སྐྲ་བྲེགས་ཡོད། འདི་ན་ཁྱེད་རང་གི་ཁྱེད་རང་གི་གྲངས་ཀ་ག་ཚོད་ཡོད་རེད། འདི་ན་ངེད་གཉིས་གྲངས་ཀ་བརྩི་དགོས་ཡོད་མ་རེད་ད། ཁྱེད་རང་ཚོ་ཚང་མས་གི། ལ་འོ་ལ་འོ་དེ་ང་རང་ཚང་མས་གི་སྐྲ་གཏུབ་ཡོད་རོ་ཨ། ད་ང་རང་རང་གི་ད་ད་ད་ཅིག་ང་རང་གཅིག་པོ་བྱས་ནས་འགྲོ་བྱས་ནས་ལས་གཞི་ཞིག་སྤེལ་རོ་ཨ།

ལ་རེད། མོ་རང་ལས་ཀ་བྱེད་དགོས་རེད་པ་དེ་དུས་འདྲ་གཟའ་ཉི་མ་ཉིན་མ་གཅིག་ང་གཉིས་འགྲོ་བྱས་ནས་ཏོག་ཙམ་ལྷོད་ལྷོད་བྱས་བསྡད་ཡ་མེད་དེ། ཡིན་ནའི་གཟའ་ཉི་མ་ལ་ང་ལས་གཞི་དེ་འདྲའི་ཕ་གིར་འགྲོ་དུས་སྐབས་སུ་ལ་ག་དུས་ཡིན་ན་མོ་གིས། ཁྱོད་རང་འགྲོ་བ་བྱེད་འོང་རེད་ད། ཁྱོད་རང་གི་ལས་གཞི་དེ་ལ་ང་རྒྱབ་སྐྱོར་བརྒྱ་ཆ་བརྒྱ་ཕུལ་རོགས་ཡོད། ཁྱོད་རང་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་འགྲོ་གི་ཡོད། ག་དུས་དེ་བྱས་ནས་ང

ཐུགས་རྗེ་གནང་ཨ་ལ་ཐུབ་དབང་ཆོས་ལ་ཐུགས་རྗེ་གནང་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།